འོ་ང་ཚོ་དེ་ཚོགས་པའི་གི་ཚོགས་གཙོ་མཆོག་དང་དེ་ན་ཡོད་པའི་ཚོགས་མི་ཚང་མ་ལོག་ལ་ད་དེ་རིང་དེ་ཆ་ཤས་ཤིག་ལེན་ན་བསམ་སོང། ད་ངའི་སྐད་ཆ་དེ་དེ་ན་མ་བང་རིམ་ཟེར་ག་ཡོད་མ་རེད་ག་རེ་དྲན་པ་དེ་དེ་ཞུས་བཞག་གི་ཡིན་ད་འདས་པའི་གི་ཕལ་ཆེར་བདུན་ཕྲག་གཅིག་ལྷག་ཚེ་གི་ནང་ལོག་ལ། སྐབས་བཅུ་བདུན་པའི་གི་བོད་མི་མང་སྤྱི་འཐུས་ལྷན་ཚོགས་ཀྱི་ཚོགས་འདུའི་ཚོགས་ཐེངས་དྲུག་པའི་གི་མཇུག་སྐྱོང་གི་ད་ཉི་མ་གསུམ་དེ་ཚུགས་རེད་པ། ད་ད་ད། ཚོགས་ཐེངས་བདུན་པ་དེ་ཚུགས་ནས་དེ་ནི་མ་ཉི་མ་ག་ལ་གང་ཙམ་ཞིག་འགྲོ་བསྡད་དགོས་པ་རེད། ད་དེ་རིང་ང་ཚོའི་མི་མང་གིས་ཅིག་རེ་བ་བརྒྱབ། རེ་བ་བཟང་ས་ནས་བརྒྱབ་ཡས་དང་གྲ་སྒྲིག་སྡུག་ས་ནས་བྱེད་ཡས་ཞུ་བ་ཞིག་སོང་གིས་ད་རེ་བ་ཞིག་བརྒྱབ་བྱས། མི་མང་ཚང་མ་ལོག་གིས་ངང་སྒུག་བྱས་བྱས། ད་དོ་སྣང་ཅིག་བྱས་ནས། བོད་མི་སྤྱི་འཐུས་ལྷན་ཚོགས་ཀྱི་ཐད་གཏོང་གི་ལས་རིམ་འདི། ད་འཛམ་བུ་གླིང་བོད་མི་གནས་ཡོད་ས་གནས་ག་བ་ཡིན་པ་ཡིན་ན་ཚང་མ་ལོག་གིས་ཅིག་ཐུགས་སྣང་གནང་གི་ཡོད་ཀྱི་རེད་བསམ་གྱི་འདུག། ད་གཟའ་ལྷག་པ་ནས་བྱས་བྱས། ཨ་ནི་དངོས་སུ་ད་བཅའ་ཁྲིམས་བསྐྱར་བཅོས་ཀྱི་ལས་རིམ་གྱི་ཐོག་ལ་མ་བགྲོ་གླེང་གནང་ཡ་རེད་འདུག་ད་ཁ་སང་གཟའ་ཟླ་བའི་ཉིན་མོ་དེ་ལ་ཁྲིམས་སྒྲིག་བསྐྱར་ཞིབ་ཚོགས་ཆུང་གི་ཚོགས་གཙོ་ཨ་ནི་སྐུ་ངོ་ཟླ་བ་ཕུན་སྐྱིད་ལགས་ཀྱིས་ཚོགས་ཆུང་གི་སྙན་ཐོ་དེ་མ།

ད་ཉི་མ་ཁ་ཤས་ཤིག་རིང་ལ་ང་ཚོ་དེའི་ཚོགས་པའི་ནང་ལོགས་ལ་ཨ་ནི་ཆ་ཤས་བཞེས་བྱས་བགྲོ་གླེང་ལྷུག་པོ་དང་ཨ་ད་ལྟའི་གི་འགྲོ་བཞིན་པའི་གྲོས་ཚོགས་ཐོག་ལ་དགོངས་ཚུལ་གསུང་མཁན་དངོས་གནས་མི་མང་ཅིག་ཐུགས་འཚབ་གནང་མཁན། རེད་པ། སྤྱི་ཡོངས་ཀྱི་ཅིག་གྲོས་ཚོགས་ནང་ལ། སྤྱི་འཐུས་ཚོས་ཀྱིས་བཀའ་མོལ་ག་རེ་གནང་གི་ཡོད་མེད་དེ་ཚོའི་གི་ཐོག་ལ། ཨ་ནི་ཐུགས་འཚབ་ཆེན་པོའི་གི་ཐོག་ནས་དགོངས་ཚུལ་གསུང་མཁན་དེ་འདྲ་བྱུང་སོང་གསལ་བཤད་གནང་མཁན་དེ་འདྲ་བྱུང་སོང། ད་ངས་གཅིག་གཅིག་གཉིས་གཉིས་བྱས་དྲན་གྱི་མི་འདུག། གནད་དོན་གལ་ཆེ་ཁ་ཤས་ཁ་ཤས་ཤིག་གི་ཐོག་ལ་སོ་སོས་ག་རེ་ཤེས་པ་དེ། མི་མང་ལ་ཐུགས་ཕན་ཅིག་གསོས་ན་བསམས་བྱས་དེ་ནི་མ་ཞུ་གི་ཡིན། འདི་ནང་ལ། གནས་ཚུལ་ཆ་ཚང་ཅིག་ཏག་ཏག་བསྡད་དང་མ་བསྡད། ཏོག་ཙམ་ཅིག་མཐོ་དམན་འདི་འདྲས་འགྲོ་སྲིད་པ་རེད། གནས་ཚུལ་ཁ་ཤས་གྲངས་ཀ་དང། དེ་འདྲས་ཀྱི་ཐོག་ནས་ད་དུས་ཚེས་གྲངས་ཀྱི་ཐོག་ནས་ཏག་ཏག་བསྡད་དང་མ་བསྡད་ལོ་དུས་དེ་ཚོ་ཏག་ཏག་བསྡད་དང་མ་བསྡད་ཡོང་བསྡད་ཀྱི་རེད། འདི་རྣམ་པ་ཚོ་ཚང་མ་ལོར་ངས་དང་པོ་ནས་ཨ་ནི་རྣམ་པ་ཚོས་ཀྱི། ཐུགས་སྣང་གནང་རོགས་གྱིས་ཨ་ནི། དེ་གནས་ཚུལ་ཇི་མ་ཇི་བཞིན་གཅིག་གོ་ང་དེ། ཚོགས་པ་དང་སྒྲིག་འཛུགས་དེ་འདྲའི་ངོ་བོའི་ཐོག་ནས་མ་རེད་མི་སྒེར་གཅིག་གིས་ཅིག་རོ་བ། དེ་འདྲ་ཡིན་དུས་སྤྱི་ཡོངས་ཀྱི་ཐོག་ནས་ད་ང་ཚོ། དེ་བས་ཀྱི་ད་ད་ལྟའི་བཀའ་ཤག་སྐབས་བཅུ་དྲུག་པ་ཕལ་ཆེ། ཨ་ནི་བོད་དོན་ཞུ་གཏུག་དང་འབྲེལ་བའི་ཐོག་ནས་རེད་བྱེད་བཞག་སྲ་བརྟན་དང་འབྲེལ་བའི་ཐོག་ནས་རེད། བོད་མི་སྒྲིག་འཛུགས་ཀྱི་འཛིན་སྐྱོང་གི་ཨ་ནི་གཅིག། བཅོས་སྒྲིག་གནང་ཡས་དང། འདི་ཚོའི་གི་ཐོག་ལ་རེད་ད་ངས་ག་རེ་དྲན་པ་དེ་དེ་ནས་མར་གཅིག་ཞུ་གི་ཡིན་དེ་ང་ཚོའི་རྒྱ་ཆེའི་མི་མང་གི་མཁྱེན་རྟོགས་རང་གི་ཆེད་དུ་ཡིན་ང་ཚོའི་མི་མང་གི་དྲན་པ་ལ་ང་དེ་ངས་ནམ་རྒྱུན་ཞུས་བསྡད་ཀྱི་ང་ཚོ་བརྗེད་འགྲོ་གི་འདུག་ཨ་སང་ཉིན་གནངས་ཉིན་བྱས་ཨ་ཟླ་བ་གཅིག་གཉིས་ཨ་ལོ་བྱས་དེ་འདྲ་ཕྱིན་ནས་སྐབས་དང་དུས་ལ་སྐབས་ཐོག་སྐབས་ཐོག་གནས་ཚུལ་ག་རེ་ཡོང་གི་ཡོད་མ་གཏོགས་གཅིག་གི་ཨ་ནི་གཅིག་གི་ཡུན་རིང་པོ་གཅིག་ང་ཚོའི་གི་དེ་སྔ་ག་འདྲས་བྱུང་སོང་ག་རེ་བྱུང་སོང་སུས་ག་རེ་བཤད་རེད་སུས་ག་རེ་གནང་གི་འདུག་དེ་ཚོ་ཡང་ང་ཚོ། སྐབས་རེ་སྐབས་རེ་བརྗེད་འགྲོ་གི་འདུག་དེ་འདྲ་ཡིན་དུས་ཨ་ནི་མི་མང་ལ་ཡིས་སྐབས་རེ་སྐབས་རེ་ཡང། མི་མང་ཁག་གཅིག་ལ་དེ་བསྐྱར་ལྡབ་ཡང་ལྡབ་དང་སྙན་མཆོག་ལ་སུན་པོ་འདྲ་བོ་ཅིག་དང་ད་ནམ་ཞག་རྒྱུན་གཏན་ནས་ངས་སྐད་ཆ་བཤད་བསྡད་རྒྱུ་དེ་ད་གོ་བསྡད་རྒྱུ་ཅིག་དེ་འདྲ་ཆགས་སྲིད་པ་རེད། མི་མང་ཁག་གཅིག་ལ་ཡང་ཁོ་བོར་གནས་ཚུལ་དེ་ཚོ་བལྟས་ཤིང་གསལ་བོ་དང་གསར་བ་དེ་འདྲ་ཆགས་སྲིད་པ་རེད་བསམ་གྱི་འདུག་དེ་འདྲ་ཡིན་བསྡད་དུས་ད་ངས་སྤྱི་ཡོངས་ཀྱི། མཁྱེན་རྟོགས་རང་གི་ཆེད་དུ་དེ་ནས་མར། ཚོགས་པ་འདིའི་གི་ནང་ལོགས་ལ་བགྲོ་གླེང་ག་རེ་བྱུང་བ། སོ་སོའི་དངོས་སུ་ད་སྤྱི་ཚོགས་ལ་དོ་སྣང་བྱས་བྱས་བསྡད་ཀྱི་ཡོད་རེད་ད། སྐབས་དང་དུས་ལ་སྐད་ཆ་འདི་འདྲའི་བཤད་བསྡད་ཀྱི་ཡོད། འདིས་སོ་སོ་སྒེར་དང། ཅིག་དགའ་མི་དགའ་དོགས་བྱེད་ཡ་དང། ཆོལ་ཁ་དང་ཆོས་ལུགས་ཀྱི་འདི་འདྲས་ཀྱི་འཐེན་འཁྱེར་བྱེད་ཡ་དང་འདི་འདྲས་ད། ནམ་རྒྱུན་ཁོ་རང་ནི་བསམ་བློ་ནང་རྩ་བ་ཉིད་ནས་མེད་འདྲ་བོ་ཅིག་ཡིན་ཆོལ་ཁ་དང་ཆོས་ལུགས་བླ་མ་དང་དེ་འདྲའི་ལབ་རྒྱུ་ནི་མེད། སོ་སོའི་གི་རྩ་བའི་བླ་མ་འདྲ་བོ་ཅིག་ཡིན་པ་ཡིན་ན་ད་གོང་ས་སྐྱབས་མགོན་ཆེན་པོ་མཆོག་མ་གཏོགས་ཅིག་ང་ལ་རྩ་བའི་བླ་མ་སུ་ཅིག་ག་གའི་མེད་སྐུ་མདུན་གཅིག་པུ་ཞིག་རེད། ད་སོ་སོའི་གི་དངོས་གནས་ཅིག་གི། མི་ཚེའི་ནང་ལོགས་ལ། སྐྱིད་སྡུག་ག་རེ་བྱུང་བ་ཡིན་ནའི་ད་སྐུ་མདུན་མ་ཞེས་ཅིག་གི་ཡོད་མ་རེད་གསོལ་བ་སྨོན་ལམ་བཏབ་ས་དེ་རོ་བ། འོ་དེ་འདྲ་ཡིན་དུས། ཆོས་ལུགས་སྒང་ལ་ཞེ་དྲག་ཞེ་དྲག་གི་དེ་འདྲའི་དོ་སྣང་ཟེར་ག་ཡི་མེད། སྤྱི་ཡོངས་ཀྱི་ང་ཚོ་ནང་པ་སངས་རྒྱས་པའི་གི་ལྟ་གྲུབ་བྱས་རོ་བ་སྐྱེ་བ་སྔ་ཕྱི་ཁས་ལེན་ཡག་རོ་བ་ཨ་ལས་རྒྱུ་འབྲས་ཁས་ལེན་ཞུ་ཡག་དེ་ཙམ་རེད། ད་རྣམ་པ་ཚོས་མཁྱེན་གྱི་རེད། ད་ལྟ་ང་ཚོ་ལ་རྙོག་དྲ་དང་དཀའ་ངལ་ཅིག་ཆེད་མངགས་བཟོ་བཞིན་པ་དེ་ད་གྲོས་ཚོགས་ནང་མཐོང་བསྡད་ཀྱི་ཡོད་རོ་བ། འདི་ད་ལྟ་གསར་བ་བྱུང་བ་དེ་འདྲ་ག་ཡི་མ་རེད། འདི་ད་འདས་པའི་ལོ་དྲུག་ཅུའི་ནང་ལོགས་ལ། དྲུག་ཅུ་རེ་གྲངས་བདུན་ཅུ་དོན་གྲངས་ནས་བྱས་བྱས་ད་དཀའ་ངལ་རབ་དང་རིམ་པ་བཟོས་ཡོད་རེད། ཨ་ནི་སྐུ་མདུན་ཐུགས་མང་པོ་ཞེ་པོ་ཅིག་ཕམ་བཅུག་ཡོད་རེད་ད། སྐུ་མདུན་བཀའ་སློབ་དེ་འདྲ་དངོས་སུ་ང་ཚོ་མཇལ་ཡས་དེ་འདྲ་ཡོད་ཨ་གསུང་སྐད་ཤོར་ཀྱོག་དེ་འདྲས། ཚོགས་པ་སྒྲིག་འཛུགས་གང་ཟག་མི་སྒེར། རོ་བ། སྐབས་དེ་དུས་གོང་ས་སྐྱབས་མགོན་ཆེན་པོ་མཆོག་ང་ཚོ་བོད་མི་སྒྲིག་འཛུགས་ཀྱི་ཆོས་སྲིད་གཉིས་ཀྱི་དབུ་ཁྲིད་ཡིན་པའི་སྐབས་ལ་དགའ་ལྡན་ཕོ་བྲང་གཞུང་གི་བར་ལ་བདེན་དོན་མེད་པ། རེད་བ། རྒྱལ་ཁབ་གཞན་དག་གི་བར་ལ་ཨ་ནེ་གོ་བརྡ་ཞུས་བྱས་འགྲོ་གི་ཡིན་ཟེར་ལབ་བྱས་དེ་འདྲའི་འགྲོ་ཡས་ཀྱི་ཐབས་ཤེས་བཏང་བ་དངོས་སུ་ཐབས་ཤེས་བཏང་བ་དེ་འདྲ་བྱུང་ཡོད་རེད་ཨང་ཁུངས་མ་འཁྱོལ་བ་བྱས་ཡང་ང་ཚོའི་སྒྲིག་འཛུགས་ནང་ཚུར་འཛུལ་ཡོང་ཐོབ་ཐང་ལེན་ད་ད་ལྟ་དངོས་སུ་ད་གྲོས་ཚོགས་ནང་མཐོང་བསྡད་དེ་རེད། ད་ད་རེས་ངས་དང་པོ་དེ་ག་རེ་ཞུ་གི་ཡིན་ཞུ་བ་ཡིན་ན། འདི་ཚང་མ་ལོག། ད་ལྟ་ང་ཚོའི་གི་སྒྲིག་འཛུགས་ནང་ལ། ཆོས་བརྒྱུད་ཀྱི་སྤྱི་འཐུས་ད་ལྟ་ཡོད་བཞིན་པའི་གི་ཆོས་བརྒྱུད་སྤྱི་འཐུས་སྐུ་གཞོགས་བཅུ་དེ་ལ་ངས་ཞུ་གི་ཡོད་རེད་བ། གཞན་དག་འབྲེལ་བ་ཁ་ཁ་ཡོད་མ་རེད་ད་ལྟ་ལས་ཐོག་ཡོད་བཞིན་པའི་གི་སྤྱི་འཐུས་བཅུ་དེ་ལ་ཞུ་གི་སྐུ་གཞོགས་སྤྱི་འཐུས་བཅུ་དེ་ལ། འདི་ཆོས་ལུགས་ཁག་གི་སྐུ་ཚབ་བྱས་ནས་གྲོས་ཚོགས་ནང་ཕེབས་ཀྱོག་རེད། མ་གཏོགས་གཅིག་གི་ཆོལ་ཁའི་སྐུ་ཚབ་བྱས་ནས་སླེབས་ཀྱོག་མ་རེད་བ། ད་ད་ལྟ་ལས་ཀ་བྱེད་ཡས་དེ། དཔུང་སྒྲིག་བྱས། ཆོལ་ཁའི་ལས་ཀ་བྱེད་ཀྱི་འདུག་ད། འདི་ལ་མདོ་སྟོད་རྒྱ་ཆེ་མི་མང་ཚང་མ་ལོག་གི་འདོད་པ་ཡོད་པ་ཅིག་ལ་ངས་ངོས་འཛིན་ཞུ་གི་མེད་རྩ་བ་ཉིད། མདོ་སྟོད་རྒྱ་ཆེ་མི་མང་དམངས་འདི་གི་མང་བ་འདི་གིས། ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་ལ་བཀའ་གསུང་ཅི་སྒྲུབ་ཞུ་བའི་དང་སྐུ་མདུན་ལ་དད་པ་རྩེ་གཅིག་ཏུ་ཡོད་དེ་བ་ད་འདི་ང་ཚོས་ཞུ་དགོས་མ་རེད་བསམ་གྱི་འདུག། ལྷག་པར་དུ་སོ་སོ་འདྲ་བོ་བྱེད་མ་ནི་སོ་སོའི་ངོ་ཤེས་པ་མདོ་སྟོད་མང་པོ་ཞིག་རྒྱ་གར་བཙན་བྱོལ་ནང་སྐྱེས་འཚར་ལོངས་བྱས། སྐྱབས་མགོན་རིན་པོ་ཆེ་དང་དབུས་བོད་མིའི་སྒྲིག་འཛུགས་ཀྱི་ཐུགས་རྗེ་བཀའ་དྲིན་གྱིས་སློབ་སྦྱོང་རག། ལས་ཀ་རག་མི་ཚེ་འགྲོ་སྟངས་ར་ཏག་ཏག་ཆགས་བསྡད་ཡོད་ད་ལྟ་འཛམ་བུ་གླིང་གི་ནང་ལོགས་ལ་ད་ལྟ། གཅིག་གཞན་པའི་གཞུང་ཞབས་ཀྱི་ནང་ལོགས་ལ། ང་ཚོ་འཛིན་གྲྭ་གཅིག་པ་དེ་འདྲ་ཡོད་རེད། རེད་བ། ཉི་མ་མཐོ་སློབ་ལ་ཡང་མཉམ་དུ་འགྲོ་མྱོང་ཀྱོག་གཅིག་པ་དེ་འདྲ་ཡོད་རེད་སློབ་གྲྭ་གཅིག་གི་ནང་ལོགས་ལ་ང་ཚོ་ཧ་ཡང་གཅིག་གི་ནང་ལོགས་ཁ་ལག་ཟ་མྱོང་ཀྱོག་ཀྱི་ཆོལ་ཁ་གསུམ་གྱི་ཕྲུ་གུ་ཡོད་རེད་དེ་ཚོ་ང་ཚོ་ད་ལྟ་དཀའ་ངལ་དེ་འདྲ་གང་ཡང་ཡོད་མ་རེད་འདིས་མ་ཚད་བོད་ཀྱི་མདོ་སྟོད་རྒྱ་ཆེ་མི་མང་གིས། ལྡི་ལི་ཆུ་བཞི་སྒང་དྲུག་དང་གཙོས་པའི་གི་མི་སྣ་ཁག་ཅིག་གིས་དཀའ་ངལ་བཟོས་བའི་སྐབས་ལ་སྐྱབས་མགོན་རིན་པོ་ཆེ་ལ་ཡར་བཅར་བྱས་ད་ངས་འདི་མི་འདི་ཚོའི་མིང་འབོད་ཞུ་མོ་འོ་ཆེ་རྣམ་པ་ཚོས་མཁྱེན་གྱི་རེད་བ། སྐུ་མདུན། ཐུགས་ཕམ་བྱུང་བྱས་སྐུ་རླུང་བཞེངས་ནས་བཀའ་ག་རེ་གནང་ཡོད་གནས་ཚུལ་ག་རེ་ག་རེ་བྱུང་ཡོད་རེད་རེད་བ། སྐབས་དེ་དུས་སྐུ་མདུན་བཀའ་ག་རེ་གནང་ཡོད་རེད། གལ་སྲིད་མདོ་སྟོད་རྒྱ་ཆེའི་མི་མང་གིས་ཨང་ད་འདས་ཀྱི། ཐའེ་ཝན་བོད་སོག་ལས་ཁུངས་མཉམ་དུ་ལ་ཆིངས་ཡིག་བཞག་བྱས། རུ་བ། འདི་གའི་དེ་གི་མཉམ་དུ་ལ་མདོ་སྟོད་རྒྱ་ཆེ་མི་མང་ཨ་འགྲོ་གི་ཡོད་པ་ཡིན་ན་ཨ་ཉི་མ་དེ་རིང་ནས་ངས་ཀྱི། ད་བོད་ཆོལ་ཁ་གསུམ་ལ་འདི་ཁ་ཡས་ཟུར་ནས་སྟོན་གི་མེད་བྱས་བྱས་ཞལ་ཡས་ཟུར་ནས་སྟོན་གི་མེད་བྱས་བཀའ་སློབ་འདི་ད་ལྟ་ང་ཚོ་བརྙན་ཐུང་མཇལ་ཡས་ཡོད་བ། འདི་ཡུ་ཀྲུབ་དྲ་ཚིགས་ནང་ལ་ང་ཚོ་སྐུ་མདུན་གི་བཀའ་སློབ་བཙལ་བ་ཡིན་ན་འདི་ཚོ་མཐོང་ཡས་ཡོད་བ་སྐུ་མདུན་དེ་འདྲ་གི་གསུངས་ཡོད་རེད། སྐབས་དེ་དུས་མདོ་སྟོད་རྒྱ་ཆེ་མི་མང་གི། མང་མོས་འོས་བསྡུ་བྱས་བྱས་ཨ་མདོ་སྟོད་མི་མང་མང་བ་དེ་གི་སྐྱབས་མགོན་རིན་པོ་ཆེ་བཀའ་དང་དགོངས་པ་བཞེས་སོང་བྱེད་ཀྱི་ཡིན་ང་ཚོ་ཤར་བསྐྱོད་འགྲོ་གི་ཡིན་བྱས་བྱས་ཁས་ལེན་དེ་འདྲ་ཞུས་ཡོད་རེད་འདི་ལྟ་མདོ་སྟོད་རྒྱ་ཆེ་མི་མང་མང་བ་དེ་གི་གཅིག་མངོན་འདོད་དང་སྐུ་མདུན་ལ་གུས་བརྩི་དང་དེ་འདི་རེད་དེ་ལྟ་ད་ལྟ་སྐབས་བབ་རེད་བ་ཨ་ནི་སོ་སོའི་རྐུབ་བཀྱག་ལ་བསམ་བློ་བཏང་བྱས། ད་ལྟ་ལས་ཐོག་གི་མདོ་སྟོད་སྤྱི་འཐུས་བཅུ། ཡིན་ནའི་ཞེ་དྲག་གི་ཐབས་སྐྱོ་པོ་རེད་བསམ་གྱི་འདུག་འདི་ནང་ལ་དེང་དུས་ཀྱི་ཤེས་ཡོན་རག་དེ་རྒྱུག་དགོས། མདོ་སྟོད་སྤྱི་འཐུས་དེ་འདྲ་ཡོད་བ་ལོ་གཞོན་པ་བཙན་བྱོལ་ནང་འཚར་ལོངས་བྱས་བོད་མི་སྒྲིག་འཛུགས་དང་གོང་ས་སྐྱབས་མགོན་ཆེན་པོ་མཆོག་གི་ཐུགས་རྗེ་བཀའ་དྲིན་གྱིས་སློབ་སྦྱོང་རག་ད་ད་ལྟ་སོ་སོའི་སྒེར་གྱི་དཔལ་འབྱོར་ཧྲ་ཏག་ཏག་ཆགས་བྱས་ད་ལྟ་ཡིན་པ་ཡིན་ནའི་ཆེས་མཐོ་ཁྲིམས་ཞིབ་ཁང་དེ་གོ་གི་མི་འདུག་རེད་བ་འདི་གཏོར་མཁན་དང་འདི་གི་དེ་ལ་རྒྱབ་སྐྱོར་བྱས་བྱས། ཨན་དཔུང་བསྒྲིགས་ནས་འགྲོ་བསྡད་ཀྱི་འདུག་བ་དེ་ཚོ་ཧ་ཅང་བློ་ཕམ་རེད་བསམ་གྱི་འདུག་གཞན་དག་ག་ཡི་མ་རེད་སོ་སོའི་རྐུབ་བཀྱག་དོན་དག་རུ་བ། དེ་ཆོས་བརྒྱུད་སྤྱི་འཐུས་བཅུ་དང། རུ་བ། དེ་གའི་དེ་གའི་མཉམ་དུ་ལ་མ་འགྲོ་བ་ཡིན་ན་ད་རྐུབ་བཀྱག་རག་གི་ཡོད་མ་རེད་རྡོག་རྡོག་འདི་རེད་མ་གཏོགས་བྱེད་ཀྱི། ལས་ཀ་ནོར་འཁྱོག་ཅིག་བྱེད་ཀྱི་ཡོད་བ་བྱེད། སྐུ་མདུན་དགོངས་གཞི་དང་མ་མཐུན་པ་བྱེད། བོད་མི་དམངས་ཀྱི་ཆོལ་ཁ་གསུམ་གྱི་མི་དམངས་ལ་སེམས་ལ་རྨ་ཁ་བཟོ་གི་ཡོད་བ་དེ། མདོ་སྟོད་སྤྱི་འཐུས་ནང་ལོགས་ནས་དེང་དུས་ཀྱི་ཤེས་ཡོན་ཡོད་མཁན་དང་ལོ་གཞོན་པ་ཚོས་ཤེས་ཀྱི་ཡོད་རེད་དེ་ཤེས་བཞིན་དུ་ད་དཔུང་བསྒྲིགས་འགྲོ་བསྡད་ཀྱི་འདུག་བ་འདི་སོ་སོའི་སྒེར་གྱི་རྐུབ་བཀྱག་དོན་དག་རེད་བ། དངོས་གནས་རྒྱལ་ཁབ་མི་རིགས་བོད་མི་སྒྲིག་འཛུགས་སྐུ་མདུན་སྐྱབས་མགོན་རིན་པོ་ཆེ་ཐུགས་ཕམ་ཡོང་གི་རེད་བསམ་ནས་དེ་འདྲས་ཀྱི་བསམ་ཤེས་བྱེད་ཐུབ་ངེས་ཡིན་ན། ད་དེ་འདྲས་རང་མཉམ་པོ་འགྲོ་ཤེས་ཀྱི་མ་རེད་བ་སོ་སོའི་རྐུབ་བཀྱག་གློད་དགོས་བྱུང་ན་གློད་བྱས། བཞག་ནས། མར་རྩ་དགོངས་ཞུ་གི་རེད་བ།

གྲོས་ཚོགས་ཀྱི་ནང་ལོགས་ལ་དངོས་སུ་སྐྱབས་མགོན་རིན་པོ་ཆེ་གི་བཀའ་སློབ་ལ་ད་རྩོད་འཛིང་བྱེད་ཀྱི་འདུག་བ། སྐུ་མདུན་ཞལ་དྲོ་མོ་ནས་གསུངས་ན་འདི་ནུས་པ་ཆེ་ཡོད་རེད། ཡིག་ཐོག་གནང་རྒྱུ་དེ་ལ་ནུས་པ་ཐོན་གྱི་མ་རེད་དེ་སུས་བྲིས་རེད་གཏོང་དོགས་ད་ཡིན་ཡ་དེ་ཡིས་ངོས་ལེན་མེད་ཡིད་ཆེས་མེད་ཟེར་ན་ཤུགས་མ་ཐུག་གི་ད་དེ་འདི་གཏང་དགོས་རེད་བ།

གོང་ས་སྐྱབས་མགོན་ཆེན་པོ་མཆོག་གིས། ཆོལ་ཁ་གསུམ་དེ་སྐྱིད་ན་སྐྱིད་མཉམ་དང་སྡུག་ན་སྡུག་མཉམ། བཀའ་སློབ་ག་ཚོད་ཅིག་ཕེབས་ཡོད་རེད། ཞལ་དྲོ་མོ་ནས་གསུངས་ཡོད། ལོ་དྲུག་ཅུ་རིང་ག་ལ་ད་བཀའ་སློབ་ང་ཚོ་དངོས་གནས་དྲང་གནས་གྲངས་ཀ་བརྩི་བ་ཡིན་ན། ད་གྲངས་ཀ་ཐེབས་ཀྱི་ཡོད་མེད་གནས་སྟངས་གཅིག་རེད་བ། ང་ཚོ་འདི་ཚོ་འགྲེལ་བཤད་རྒྱབ་དགོས་བྱུང་ནའི་ད་འགྲེལ་བཤད་རྒྱབ་ཐུབ་ཡས་མི་འདུག་བ། བཀའ་སློབ་ག་ཚོད་ཅིག་ཕེབས་ཡོད་རེད། བསྟན་པ་མགོ་ན་མ་ཤེས་ཀྱི་འདུག་ད། དེ་འདྲ་བྱེད་རྒྱུ་ཡོད་མ་རེད་བྱས་བྱས་སྐུ་མདུན་བཀའ་ག་ཚོད་ཚོད་ཕེབས་ཡོད་རེད་བཀའ་སློབ་ལམ་སྟོན་ཞལ་དྲོན་མོ་ནས་གསུང་རྒྱུ་ཡོད་གསུངས་ཡོད་རེད་བ། ཐ་ན་ད་ལྟའི་གི་བོད་མིའི་སྒྲིག་འཛུགས་ཀྱི་སྲིད་བྱུས་དབུ་མའི་ལམ་གྱི་ཐོག་ལ ྋསྐྱབས་མགོན་རིན་པོ་ཆེས་བཀའ་སློབ་ག་ཚོད་ཚོད་ཕེབས་ཡོད་རེད་གསལ་བཤད་ག་ཚོད་ཚོད་གནང་ཡོད་རེད་གསུང་སྐད་ག་ཚོད་ཚོད་ཤོར་ཡོད་རེད། ལ་དྭགས་ནས་བྱས་ནས་ས་ལུ་ཀ་ར་ནས་བྱས་བྱས་སུད་སི་ནས་བྱས་བྱས་ཡུ་རོབ་ཨ་རི། མངའ་སྡེ་མང་པོ་ཅིག་ནང་ལ། བཀའ་སློབ་ག་ཚོད་ཅིག་གནང་ཡོད་རེད། ད་ད་ལྟ་དབུ་མའི་ལམ་གྱི་སྲིད་བྱུས་འདི་ད་ལྟ་ཡིན་ནའི་གོ་བརྡ་འཕྲོད་མི་འདུག་བ་ཞལ་དྲོན་མོ་ནས་གསུངས་ན་ཉན་གྱི་མི་འདུག་བ། ད་ལྟའི་དབུ་མའི་ལམ་འདི་གི་ནུས་པ་ཐོན་གྱི་མི་འདུག་ཟེར་ལབ་ཀྱི་འདུག་བ། སོ་སོའི་བསྡད་སའི་གི་ད་ལྟའི་གི་རྐུབ་བཀྱག་རྐུབ་བཙུགས་སའི་གི་རྐུབ་བཀྱག་ཞབས་བཀྱག་འདི་དབུ་མའི་ལམ་བཀའ་དྲིན་གྱིས་བྱུང་རེད་བ། ད་ལྟ་དགོན་པ་ཁག་ལྷ་ཏག་ཏག་བྱེད་བྱེད་གདན་ས་གསུམ་ནང་ནས་སོ་སོ་ལངས་ཡོང་བའི་གི་ཁུངས་གི་མ་གི་ཆགས་ས་གི་གདན་ས་གསུམ་ཆགས་ས་འདི་ཚང་མ་ལོག། ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་དབུ་མའི་ལམ་གྱི་སྲིད་བྱུས་དེ་འདྲས་ཅིག་ལམ་སྟོན་གནང་བྱས་ང་ཚོས་དེ་འདྲས་ཅིག་གཏན་འབེབས་བྱས་བྱས། བོད་ཕྱི་ནང་གཉིས་སྒོ་དེ་ཕྱེ་རེད་བ། བདུན་ཅུ་དོན་གྲངས་བར་དུ་ལ། བོད་ཕྱི་ནང་གཉིས་ཀྱི་གནས་སྟངས་དེ་ག་རེ་ཆགས་བསྡད་རེད་བོད་ནང་ལོགས་གནས་སྟངས་ག་རེ་ཆགས་བསྡད་རེད་བོད་ཕྱི་ལོགས་ལ་གནས་སྟངས་ག་རེ་ཆགས་བསྡད་ཡོད་རེད། དབུ་མའི་ལམ་གྱི་སྲིད་བྱུས་ཀྱི་ཐོག་ནས་ད་ཁྱེད་ཚོ་ཚང་མ་བསྡད་ཚུལ་ལས་བྱུང་རེད་བོད་མི་ཚོ། ཐ་ན་ད་འདིར་བ་ང་ཚོས་མ་མཐའ་ལ་ཟུར་གཅིག་སྤྲོ་བོ་ཅིག་འགྲེལ་བཤད་བརྒྱབ་པ་ཡིན་ན་ད་མགོ་ཚོས་ཡིག་ཆ་དུ་མགོ་ཚོས་གི་མེད་བ་ཡིན་ན་དབུ་མའི་ལམ་གྱི་གྲུབ་འབྲས་ཐོན་དང་མ་ཐོན་དེ་འདིར་བ་ནུས་པ་ཐོན་དང་མ་ཐོན་དེ། ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་འཛམ་བུ་གླིང་གི་ཡུལ་གྲུ་ག་བར་ཕེབས་ན་ཕེབས་ཆོག་ཆོག་དེ་དབུ་མའི་ལམ་གྱི་སྲིད་བྱུས་དེ་ཟིན་བྱས་འཛམ་བུ་གླིང་གི་གདན་ས་ཁག་གི་རྒྱལ་ཁབ་ཁག་གིས་གདན་འདྲེན་ཞུ་ཐུབ་ཀྱི་ཡོད་རེད་མཐོང་ཆེན་གནང་ཐུབ་ཀྱི་ཡོད་རེད་བ། ད་ལྟའི་ང་ཚོའི་གི་དངོས་གནས་ཅིག། རྒྱལ་ཁབ་མེད་བ་ཡིན་ནའི་ས་སྦར་ར་གང་ཡོད་མ་རེད་ང་ཚོ་བོད་མིའི་སྒྲིག་འཛུགས་ཀྱི་སྲིད་སྐྱོང་ལབ་ཡག་ཅིག་འཛམ་བུ་གླིང་ལ་ག་བ་ག་ས་ལ་ཕེབས་ཐུབ་པའི་དེ་མི་སྣ་མཇལ་འཕྲད་གནང་ཐུབ་པའི་དེ་ཚང་མ་ལོ་དབུ་མའི་ལམ་གྱི་སྲིད་བྱུས་དེ་འདྲས་ཅིག་ཟིན་ནས་བྱུང་རེད་མ་གཏོགས་ཅིག་གིས། རང་བཙན་ཟེར་ལབ་བསྡད་པ་ཡིན་ན། ད་བོད་ནང་ལོགས་གནས་སྟངས་དེ་ག་རེ་ཆགས་ཀྱི་རེད་བོད་ཕྱི་ནང་གཉིས་ལ། ད་ད་ལྟ་ཚུ་ཕར་འགྲོ་ཚུར་འགྲོ་དེའི་གནས་སྟངས་དེ་ཚང་མ་ལོ། ཡོང་གི་ཡོད་རེད་བ། འདི་མ་ཡོང་བ་ཡིན་ན་བོད་ནང་ལོགས་གནས་སྟངས་ག་རེ་ཆགས་ཀྱི་རེད། ང་ཚོ་གདན་ས་ཁག་དེ་ཚོ་ཚང་མ་ལོག་ག་རེ་ཆགས་ཀྱི་རེད། ཆོས་དང་སྐད་ཡིག་རིག་གཞུང་ཚང་མ་ལོག་ཉམས་འགྲོ་གི་རེད་དེ་དབུ་མའི་ལམ་གྱི་ཐོག་ནས་བྱུང་འགྲོ་བ་དེ་ད་ང་ཚོ་ཟུར་ཙམ་གྱི་འགྲེལ་བཤད་བརྒྱབ་ན་འདི་རེད་བ། འདི་ལས་ལྷག་བརྒྱབ་བ་ཡིན་ན་དེ་ཉིན་མ་དངོས་གནས་ཉིན་མ་མང་པོ་བརྒྱབ་ཡག་དང་ཆུ་ཚོད་མང་པོ་བརྒྱབ་ཡག་གི་འགྲེལ་བཤད་ཡོད་རེད། མ་མཐའ་ལ་འདི་འདྲས་ཅིག་བཤད་དགོས་བྱེད་ཀྱི་རེད་བ། རང་བཙན་གྱི་སྲིད་བྱུས་ཅིག་ཟིན་པ་ཡིན་ན། ལོ་བཅོ་ལྔ་རིང་ལ་དྲུག་ཅུ་ལྔ་བཅུ་ང་དགུར་སླེབས་ཚར་བའི་རྗེས་ལ། རེད་བ། བོད་མི་མང་སྤྱི་འཐུས་ལྷན་ཚོགས། དྲུག་ཅུ་རེ་གཅིག་ནས་དབུ་འཛུགས་གནང་རེད། དེ་ནས་བྱས་བྱས། ད་གང་ལྟར། ལོ་བཅོ་ལྔའི་རིང་ལ་རང་བཙན་གཙང་མ་རྩོད་བསྡད་རེད་བ། སྐབས་དེ་དུས་རང་བཙན་རྩོད་ན་འགྲིག་གི་མི་འདུག་བསམ་ད། སྐྱོ་ལོང་བཤད་དེ་ངའི་དོན་དུ་སུ་རེད། ད་ལྟ་ཡིན་ནས་རྒྱ་གར་ནང་ལོ་ཁག་ཅིག་ས་གནས་ཁག་ཅིག་ལ་རང་བཙན་ཚོགས་ཆུང་ཚོགས་ཆོག་གི་མེད་བ། སྐབས་དེ་དུས་རང་བཙན་ཚོགས་ཆུང་ཞུ་གི་རེད་དེང་སང་བོད་རང་དབང་བདེན་པའི་ལས་འགུལ། ས་གནས་རང་བདེན་ཚོགས་ཆུང་ཁོ་རང་ཚོགས་ཆོག་གི་མེད་བ་གྱུར་ནས། གནས་སྟངས་དེ་འདྲ་རེད་སྐབས་དེ་དུས་གཞོན་ནུ་ལ་དགྲ་མཐོང་མཐོང་བྱེད་ཀྱི་ཡོད་བ། ད་ད་ལྟ་རང་བཙན་ཡིན་ན་ཆེ་གཙོས་བར་ལབ་ཆེ་དབུས་བོད་མི་སྒྲིག་འཛུགས་ཀྱིས་བོད་རྒྱ་གཉིས་ཀྱི་ཞི་མོལ། བོད་ནང་ལོགས་ཀྱི་སྐད་ཡིག་དང་རིག་གཞུང་སྐྱབས་ཡ། ཛ་དྲག་གི་གནས་སྟངས་ཀྱི་ཐོག་ནས་རེད་བ་བོད་ཡུལ་རྒྱ་ཡུལ་ལ་འགྱུར་འགྲོ་གི་རེད་དེ་འདྲའི་ཅིག་གི་གནས་སྟངས་ཀྱི་ཐོག་ནས་ཙང་རྒྱལ་སྤྱིའི་གི་ཆབ་སྲིད་ཀྱི་འགྲོ་སྟངས་རྒྱ་ནག་གི་དཔལ་འབྱོར་གྱི་གནས་སྟངས་རྒྱ་ནག་གི་རྒྱལ་སྤྱིའི་ནང་ལོགས་ལ་ནུས་པ། ཆེ་ཆུང་དེ་འདྲའི་གནས་སྟངས་མང་པོ་ཅིག་ལ་གཟིགས་ནས་ད་ད་ལྟ་དབུ་མའི་ལམ་ག་ལ་ཛ་དྲག་གི་གནས་སྟངས་ཀྱི་ཐོག་ནས་ང་ཚོ་བོད་ནང་ལོག་དགོས་ཡ་ཅིག་རེད་བ་དེ་ཡས་ཅིག་བོད་དང་རྒྱ་གཉིས་ཆ་ལོ་ལ་རང་རྒྱལ་གཞན་ཕམ་མེད་པའི་ཐོག་ནས་ཨ་ནི་གནས་སྟངས་ཅིག་དཀའ་ངལ་སེལ་ཐུབ་ཡ་ཅིག་དེ་ཡས་གྲོས་མོལ་གྱི་ཐོག་ནས་དཀའ་ངལ་སེལ་ཐུབ་ཡ་དེ་འདྲའི་གི་ཐབས་ལམ་རླབས་ཆེན་ཞིག་གནང་བྱས་འཛམ་བུ་གླིང་ད་རྒྱལ་ཁབ་ཚང་མ་ལོག་ད་ལྟ་རྒྱབ་སྐྱོར་དེ་ང་ཚོ་བོད་དོན་གྱི་ཐོག་ལ་རྒྱབ་སྐྱོར་དེ་འདི་རེད་བ། སྤྱི་འཐུས་རྣམ་པ་ཚོ་ད་ལྟ་གྲོས་ཚོགས་ཡུ་རོབ་གྲོས་ཚོགས་དང་འདི་འདུག་བ་བྱས་རྒྱ་གར་གྲོས་ཚོགས་འཐུས་མི་མཇལ་ཁ་འགྲོ་ཡས་འདི་ཚོ་ཚང་མ་ལོག་ད་ལྟ། ང་ཚོ་དབུ་མའི་ལམ་གྱི་སྲིད་བྱུས་འདི་བཟུང་ནས་བྱུང་འདྲ་མ་གཏོགས་གཞན་མེད་བ། བལ་ཡུལ་ནང་ལོག་ལ་བོད་པ་དབུགས་ཀྱང་བཏང་ཐུབ་ཀྱི་མེད་བ་ང་ཚོ་གནས་སྟངས་ག་འདྲ་སྐེ་ལ་ཁག་པོ་བཟོས་སོང། དེ་ཚོ་མཁྱེན་པ་དགོས་ཀྱི་རེད་བསམ་གྱི་འདུག་སྤྱི་ཡོངས་ཀྱི་ཐོག་ནས་རེད་བ། ཧ་ཅང་གི། ད་ད་ལྟ་གྲོས་ཚོགས་ནང་ལོགས་ལ་ཆོས་བརྒྱུད་དགེ་ལུགས་ཀྱི་སྤྱི་འཐུས་སྤྱི་འཐུས་གཉིས་དེ་ཧང་སང་ཡས་ཀྱི་གནས་སྟངས་སྐྱོ་བོ་རེད། སྐྱབས་མགོན་རིན་པོ་ཆེ་ལ་ཟུར་ཟ་བྱེད་དུས་གོ་ན་གོ་མ་སོང་མདོག་མདོག་བསྡད་ཐུབ་ཀྱི་འདུག་བ།

དེ་ངས་སྤྱི་འཐུས་ཆ་ཚང་ལ་ཞུ་གི་ཡོད་འདིའི་རིགས་ད་ང་ཚོ་ད། གྲོས་ཚོགས་ནང་ལོགས་ལ། བཅའ་ཁྲིམས་ལ་ཡང་མ་བརྩི་བོད་མི་མང་སྤྱི་འཐུས་ལྷན་ཚོགས་ཚོགས་འདུའི་སྒྲིག་གཞི་དང་ལས་དོན་བྱེད་ཕྱོགས་ལ་ཡང་བརྩི་མེད་རྡོག་རོལ་བཏང་བྱས། ད་སྐད་ཆ་ག་རེ་ག་རེ་བཤད་ཀྱི་འདུག་དེ་ཚོ་སྤྱི་འཐུས་གཞན་དག་ཚང་མ་ལ་ཞལ་བཙུམ་ནས་བཞུགས་ཡས་མ་རེད་བ་དེ་ལྷག་པར་དུ་གནས་ཆུང་ཆོས་རྒྱལ་ཆེན་མོ་ལ་ད་ང་ཚོས། གཞུང་བསྟེན་གྱི་དགྲ་ལྷ་རེད་བ་དེ། རེད་བ། དེ་འདྲའི་ཅིག་ལ་སྐད་ཆ་ཚབས་ཆེན་པོ་དེ་འདྲས་བཤད་ཡོང་དུས་ད་ཁ་བཙུམ་ནས་བསྡད་ཐུབ་པའི་གནས་སྟངས་སྐོར་ཡོད་མ་རེད་ཞལ་མཆུ་བཙུམ་ནས་བཞུགས་བསྡད་ཀྱི་འདུག་བ། སོ་སོ་སྒེར་ལ་གནས་ཚུལ་འདྲ་བོ་ཞིག་མེད་སྤྱི་ཚོགས་དྲ་རྒྱའི་ནང་ལོག་ལབ་གླེང་གཅིག་མ་བྱུང་ན་སོ་སོ་གཙང་མ་ཞིག་ཡིན་མདོག་མདོག་བྱེད་རྙོག་དྲ་མེད་པའི་སྤྱི་འཐུས་ཡིན་མདོག་མདོག་བྱེད་དེ་འགན་མ་འཁྱེར་བའི་སྤྱི་འཐུས་ལ་ང་ཚོ་ངོས་འཛིན་ཞུ་གི་ཡིན་ད།

ད་དེ་ཚོ་མི་མང་ལ་ངོ་མ་གསལ་ན་ཡག་པོ་རེད་བ། རྙོག་དྲ་སློང་མཁན་འདི་ཚོའི་རྒྱབ་ལོག་ལ་ད་ང་ཡོད་རེད་བ། ཟེར་ལབ་བྱས་གྲོས་ཚོགས་ནང་ལ་མངོན་གསལ་དོད་པོ་ཐོག་ནས་ད། ཞེད་སྣང་འཚེར་སྣང་དང་འཛེམ་ཟོན་མེད་པའི་ཐོག་ནས་བཤད་ཡོང་གི་འདུག་བ་དེ་ཚོའི་རྒྱབ་ལ་ཡོད་བ་དེ་ང་ཚོས་ཡོད་རེད་ཟེར་ལ་ནམ་རྒྱུན་མཛུ་གུ་བཙུགས་ནས་བཤད་དེ་ཁོ་རང་ཚོ་ཐག་གཅོད་བྱས།

ཡིན་ན་དེ་གས་ཀྱི་བཤད་ཐུ་ཡས་ཀྱི་ད་སྤོབས་པ་དང་བློ་ཁོག་དེ་ཚོ་དེ་ག་འདྲས་སླེབས་རེད་རུ་བ། ད་དེ་ཚོ་ཡིན་པ་ཡིན་ན་ཆོས་རྒྱུད་ཁག་གི་སྐུ་ཚབ་དེ་ཚོ་ཆོས་ལུགས་སོ་སོ་སོ་སོས་འགན་བཞེས་དགོས་ཀྱི་འདུག་མ་མདོག་ཅིག་གི་དེ་བཞེས་རྩོམ་ནས་གོ་ནའི་གོ་མ་སོང་མདོག་མདོག་བྱས་རུ་བ། བཞུགས་བསྡད་པ་ཡིན་ན་ཏག་ཏག་ཅིག་རྩ་བ་ཉིད་ནས་འགྲིག་གི་མི་འདུག་དེ་ཆོས་རྒྱུད་ཆ་ཚང་ཅིག་ལ་ཞུ་དགོས། རུ་བ། དེ་འདྲས་པའི་ཁྲིམས་མེད་ལུགས་མེད་མི་དེ་འདྲའི་གྲོས་ཚོགས་ནང་བཏང་ཡོང་བྱས་དེ་འདྲའི་བྱེད་པ་ཡིན་ན། ད་དངོས་གནས་དྲང་གནས་ཀྱི་ད་ལྟ་སྐྱབས་མགོན་རིན་པོ་ཆེ་ཞལ་བཞུགས་དེ་རུ་བ་ཐུགས་ཕམ་བྱུང་བྱས། དངོས་གནས། སྐུ་ཚེ་རིང་པོ་བརྟན་ཡས་ཀྱི་ཆེད་དུ་བརྟན་བཞུགས་རྒྱག་དགོས་རེད་ཞལ་བཞེས་ཐོབ་བསྡད་ཡོད་རེད་དེ་ད་སྐུ་ཚེ་ག་ཚོད་རིང་པོ་བརྟན་དང་མ་བརྟན། བརྟན་བཅུག་ས་རེད་བས་མི་དེ་ཚོའི་དེ་གི་སྐད་ཆ་བཤད་སྟངས་དང་བྱེད་སྟངས་ལ་བལྟས་པ་ཡིན་ན། འདི་ཡིན་དུས་ཆོས་རྒྱུད་སྤྱི་འཐུས་ཀྱི་ཐོག་ལ་ཧ་ཅང་གི་བློ་ཕམ་ཡོད། བཀའ་མོལ་རྫབ་ཆེན་པོ་མང་པོ་ཞེ་ཅིག་གནང་སོང་དེ་ང་ཚོ་མི་མང་གི་དྲན་པ་ནས་དུས་ནམ་ཡང་བརྗེད་ཀྱི་མ་རེད། ཨོ་དེ་ཅིག་གསལ་བོ་ཞུ་ཨེ། ད་འདི་དང་མཉམ་དུ་ལ་ད་ལྟ་སྒང་ལ་ཡ། དྲ་གྲོགས་ཅིག་གིས་གསུངས་སོང། ཤེས་རིག་བཀའ་བློན་གྱིས་བཀའ་ཤག་སྐབས། བཅོ་ལྔ་པའི་གི་སྐབས་ལ་ཤེས་རིག་གི་དངུལ་རྩིས་ཀྱི་བརྒྱ་ཆ་དེ་ཀླད་ཀོར་ཆགས་ཞེས་ཞུ་བས་དེ་ལྟར་གྲོས་ཚོགས་ནང་གསལ་བོ་ཞེ་ཅིག་གསུངས་སོང་བ་དེ་དངོས་ཡོད་གནས་ཚུལ་རེད། དཔལ་འབྱོར་བཀའ་བློན་ཟུར་པ་ཀརྨ་ཡེ་ཤེས་ལགས་ཀྱིས་མི་མང་ལ་མགོ་སྐོར་བཏང་ཡོད་རེད་གྲོས་ཚོགས་ལ་མགོ་སྐོར་བཏང་ཡོད་རེད་དེ་རྩིས་ཁྲ་དྲང་པོ་བཟོས་ཡོད་མ་རེད་ར་བ།

གཏན་འཇགས་མ་དངུལ་ཞུ་ན་རེ་མ་དངུལ་གྱི་ནང་ལ་ལྷན་ཁང་དེ་གི་མ་དངུལ་ནང་ལ་དངུལ་དེ་བྱུང་དེ་འཁྱེར་བ་ཡིན་ན། ཏག་ཏག་དེ་གི་བར་མར་བརྒྱུད་ནས། དེ་འབྲེལ་གྱི་ཐོག་ནས་རོགས་དངུལ་གྱི་མ་དངུལ་མང་པོ་ཅིག་ལས་འཆར་གྱི་མ་དངུལ་དེ་ཨ་ནི་མ་དངུལ་ཨ་མའི་ནང་ལ་བྱུང་གི་ནང་ལ་འཁྱེར་ཕྱིན་བྱས་ད་དེ་གྲོས་ཚོགས་ནང་ལ་སྙན་སྒྲོན་ཞུ་རྒྱུ་རེད་དེ། དེ་ང་ཚོའི་གྲོས་ཚོགས་ལས་རིམ། བཀའ་ཤག་སྐབས་བཅོ་ལྔ་པའི་གི་དཔལ་འབྱོར་བཀའ་བློན་གྱི་ལས་རིམ་དེ་ང་ཚོ་མང། དངུལ་རྩིས་ཀྱི་ལས་རིམ་དེ་མར་བལྟས་པ་ཡིན་ན། གསལ་བོ་མཁྱེན་གྱི་རེད། དེ་འདྲས་ཡིན་དེ་དུས་སྤྱི་ཚོགས་དྲ་ལམ་གྱི་ནང་ལོགས་ལ་འགྲེལ་བཤད་གང་བྱུང་མང་བྱུང་བརྒྱབ་བྱས་མགོ་ཚོད་ལ་མ་ཚོད་ལ། ལྷག་པར་དུ་མི་མང་ནང་ལ་ཁག་མི་འདུག་བ། གྲོས་ཚོགས་ཁོ་རང་ནང་ལོགས་ལ་ད་ལྟ་དེ་སྐུ་ཞབས་དེ་གི་དེ་གི་རུ་བ། མང་ཆེ་བ་ཅིག་གིས། དངུལ་རྩིས་ཀྱི་འགྲོ་སྟངས་ཁོ་རང་ཤེས་ཀྱི་མི་འདུག་བ། གོ་བརྡ་འཕྲོད་གི་མི་འདུག་འགྲེལ་བཤད་བརྒྱབ་ན་གོ་བརྡ་འཕྲོད་གི་མི་འདུག་ད་དུང་ལྐུགས་པའི་ཨུ་ཚུགས་བརྒྱབ་གི་འདུག་དངོས་ཡོད་གནས་ཚུལ་རྩིས་ཁྲ་འདི་རྩིས་ཞིབ་གི་སྟོན་བཞག་རྒྱུ་རྩིས་ཁྲ་ཚད་ལྡན་མར་སྟོན་ཡོང་དུས་ད་འདི་སྟོན་ནི་སྟོན་ཉེན་ཆེ་ནས་འདི་སྟོན་ན་སྤྱི་ཚོགས་འཁྲུག་གི་རེད་ད་སྐད་ཆ་འདི་བཤད་དགོས་རེད་ག་རེ་བཤད་དགོས་རེད་སྐད་ཆ་འདི་འདྲས་ཧ་ཅང་གི་ཧམ་པ་ཆེན་པོ་རུ་བ། དངོས་ཡོད་གནས་ཚུལ་ག་རེ་ཡིན་པ་དེ

མ་གཞི་ནས་སྐབས་དེ་དུས་ཀྱི་དཔལ་འབྱོར་བཀའ་བློན་ཞུ་བ་གཅིག་གི་རྩིས་ཀྱི་རྒྱབ་ལྗོངས་ཡོད་སྐྱོར་དེ་འདྲ་ག་ཡེ་མ་རེད་ང་ཚོ་མི་མང་གིས་ཤེས་ཀྱི་རེད་བ། མི་ཚེ་གང་ཚང་དེ་གཞུང་འབྲེལ་མ་ཡིན་པའི་ཚོགས་པ་ནང་ཕྱག་ལས་གནང་ནས་བཞུགས་རེད་གཞོན་ནུའི་ནང་ལ་མི་ཚེ་མང་བ་དེ་གཞོན་ནུའི་ནང་ལ་བསྐྱལ་ཡོད་རེད་ཨང་དེ་ནས་སྤྱི་འཐུས་ནང་ལ་དབུས་གཙང་སྤྱི་འཐུས་ནང་ལ་ཡར་ཕེབས་རྗེས། ལོ་ཁ་ལ་གང་ཙམ་ཞིག་གནང་རེད་འདི་ལ་ཐད་ཀར་རྩིས་དང་འབྲེལ་བ་དེ་འདྲ་ག་ཡོད་མ་རེད་རྩིས་ཀྱི་རྒྱབ་ལྗོངས་ལྷག་ག་ཡེ་མེད་བ། ང་ཚོ་ཤེས་ཤེས་རེད་བ། ད་ད་ལྟ་བཀའ་ཤག་སྐབས་བཅུ་དྲུག་པ་ཕལ་ཆེར་ལྷག་པར་དུ་ཤེས་རིག་བཀའ་བློན་ཕེབས་ནས་ཐབས་ཤེས་ག་འདྲ་གནང་འདུག་རེད་བ། ཨ་རིའི་ནང་ལོགས་ནས་ག་ཚོད་རག་འདུག་སུའི་རྩ་བ་ནས་ག་ཚོད་བྱུང་འདུག་ད་ཡ། ཤེས་རིག་གི་མ་དངུལ་གྱི་གནས་སྟངས་དེ་ཡ་ཧྲ་ཏག་ཏག་ཅིག་བཟོས་འདུག་བ་དེ་ཚོ་ང་ཚོའི་མི་མང་གིས་མཁྱེན་པ་དགོས་ཀྱི་རེད་བསམ་གྱི་འདུག་གྲོས་ཚོགས་ནང་ལ་ཧམ་པ་བཤད་བས་ན་དེ་མི་མང་ལྟ་བསྡད་ཡོད་རེད་བ། ལྷག་པར་དུ་དེ་ཚོ་བཀག་ཐབས་བྱེད་བས་ན་ཁུངས་འཁྱོལ་ཡ་ཡོད་མ་རེད་དེ་སྐབས་ནས་དངོས་ཡོད་གནས་ཚུལ་ག་རེ་ཡིན་པ་དེ་ཡིན་པ་རང་རེད་བ། ད་དེ་ནས་གཅིག་དེ། ད་ལྟའི་བཀའ་ཤག་གིས་སྐབས་བཅུ་དྲུག་པ་ཕལ་ཆེར་ད་ལོ་གསུམ་ཙེ་གཅིག་འགྲོ་གི་ཡོད་རེད། སོ་སོ་རང་ཉིད་འདྲ་བོ་ཅིག་ཡིན་པ་ཡིན་ན་ད་ལྟ་མི་གང་ཟག་གཅིག་གི་གདོང་ལ་ལྟ་ནས་རྒྱབ་སྐྱོར་ཞུ་དགོས་ཡ། འདི་ལ་དངོས་གནས་དྲང་གནས་ཀྱི་ཅིག་འགྲེལ་བཤད་རྒྱབ་དགོས་ཡ། ད་ལྟའི་གི་ལས་ཐོག་སྲིད་སྐྱོང་ལ་འགྲེལ་བཤད་རྒྱབ་དགོས་ཡ། ཁ་ཁའི་མི་སྒེར་གྱི་ཐོག་ནས་ངོ་ཤེས་ཀྱི་ཡོད་ལ་ངོ་ཤེས་ཀྱི་ཡོད་རེད། མིའི་སྤྱི་ཚོགས་ཤིག་ནང་ལ་མི་དང་མིའི་འབྲེལ་བ་དེ་དགོས་རེད་ངོ་ཤེས་ཆོག་གི་རེད་བ། དེ་ལ་ཁ་ཧང་སང་ཡ་མི་འདུག་བ། ཨ་ལོ་ལྔ་རེ་ལྔ་རེ་མཚམས་ལ་འོས་བསྡུའི་བརྒྱུད་རིམ་གྱི་སྐབས་ལ་རྒྱབ་སྐྱོར་ཞུས་དང་མ་ཞུས་གནས་སྟངས་གཅིག་རེད་དེ་ནས་ཚགས་སོང་ན་སོ་སོ་སོའི་ཕྱག་ལས་གནང་ནས་ཕེབས་བསྡད་ཀྱི་རེད་འགྲིག་གི་འདུག་ན་ང་ཚོ་འགྲིག་གི་ཡོད་བས་ཀྱིས་བསྔགས་བརྗོད་བྱེད་ཀྱི་རེད་འགྲིག་གི་མེད་ན་མེད་བས་ཀྱིས་ང་ཚོ་སྐབས་དུ་མཛུ་གུ་བཙུགས་གི་རེད་མ་གཏོགས་བྱེད་ཀྱི་འདི་ངའི་རྒྱབ་སྐྱོར་ཡིན། ངའི་ཕ་ཡུལ་གཅིག་པ་ཡིན། ད་འདི་ན་ཚ་དེ་ང་ལ་ཡོད་མ་རེད་ཕ་ཡུལ་གཅིག་པ་ལ་ཡང་ན་ཚ་དེ་སོ་སོ་ལ་དངོས་གནས་མེད་དེ་ཁྱོན་ནས་རྩ་བ་ཉིད་ནས་ཡོད་མ་རེད། དེ་ཡིན་དུས་དེ་མི་མང་ནང་ལ་ག་དུས་འགྲོ་བ་ཡིན་ནའི། སུ་ལ་གདོང་པ་བསྟན་དགོས་ནས་མགོ་བཀྱག་བཀྱག་བྱས་ནས་འགྲོ་དགོས་ཡས་འགྲོ་ཐུབ་ཡས། དེ་སོ་སོ་ལ་སྤོབས་པ་ཡོད་རང་ཉིད་ལ་རེད་བ། ད་ལྟའི་གི་ལས་ཐོག་སྲིད་སྐྱོང་གིས་མ་འགྲིག་བ་དང་མ་འཐུས་པ། འཐུས་ཤོར་དེ་འདྲ་བཏང་ཡོད་ན་ཏན་ཏན་ང་ཚོས་མཛུ་གུ་བཙུགས་དགོས་རེད་དེ། འདི་འདྲ་ཡིན་དུས། སོ་སོ་རང་ཉིད་འདྲ་བོ་ཞིག་མི་ང་འདྲ་བོ་ཞིག་ཡིན་པ་ཡིན་ན་སྤྱི་ཚོགས་ནང་སྐད་ཆ་བཤད་པ་དང་དེ་སྤེན་པ་ཚེ་རིང་ད་ལྟའི་གི་ལས་ཐོག་སྲིད་སྐྱོང་གི་རྒྱབ་སྐྱོར་བྱེད་མཁན་རེད་ཟེར་ན་མཛུ་གུ་བཙུགས་པ་ཡིན་ན་དེ་ཁུངས་འཁྱོལ་མ་རེད་ཟེར་བ་ཡིན་ན་དེ་འདི་འདྲས་བྱས་ན་ཁ་བཀག་བ་ཡིན་ན། ཕྱག་ལས་དངོས་གནས་ཡག་པོ་གནང་གི་འདུག་ན་དེ་ང་ཚོས་ཀྱི་སོ་སོས་འོས་དེ་འཕེན་རེད་རྒྱབ་སྐྱོར་ཞུས་རེད། ཨ་ནི་ཡག་པོ་ཅིག་གནང་གི་ཡོད་ན་བོད་སྤྱི་བའི་རྩ་དོན་རྩ་དོན་ཁེ་ཕན། མི་རིགས་རྒྱལ་ཁབ་ཀྱི་རེ་བ་སྐུ་མདུན་དགོངས་བཞེད་སྒྲུབ་ཀྱི་འདུག་ན་དེ་ང་ཚོ་བསྔགས་བརྗོད་བྱས། འགྲེལ་བཤད་རྒྱག་པ་ལ་ང་ཚོ་གནོང་སྐྱེ་དགོས་ཡ་ག་གས་མི་འདུག་བ། དེ་འདྲ་ཡིན་དུས་ད་ལྟ་བཀའ་ཤག་སྐབས་བཅུ་དྲུག་པ་འདི་ཕེབས་མ་ཐག་ཏུ། ད་འཛིན་སྐྱོང་གིས་བཅོས་སྒྲིག་གནང་ཡས་ཀྱི་ཕྱག་ལས་ག་ཚོད་གནང་སོང་ལོ་གཉིས་ཙམ་ཅིག་འགོར་འདུག་བ་དེ། བཀའ་ཤག་གོང་མའི་སྐབས་ལ་བློ་བཟང་སེང་གེ་ལགས་ཀྱི་སྐབས་ལ་ག་རེ་བྱས་ཤག་ད། སྒྲིག་འཛུགས་ཀྱི་སྒྲོམ་གཞི་སྒང་ཚང་དཀྲུགས་བྱས་རྦད་སྐོར་ར་དཀྲུགས་བྱས་རང་སྣང་གང་དྲན་བྱས་ན་རྦད། ཁྲིམས་དང་སྒྲིག་གཞི་ལ་བསྟུན་མི་དགོས་བྱས། ད་སྲིད་སྐྱོང་ཡིན་ཟེར་ལབ་བྱས། རོ། སླེབས་མ་ཐག་ཏུ་དངོས་གནས་བྱས་ན་དང་པོ་སླེབས་པའི་སྐབས་ལ་བཀའ་བློན་ཁྲི་པ་ཡིན་པ་འདི་མིང་དེ་རྩ་ཁ་བཏགས་བཞག་ཡོད་ན་འགྲིག་གི་བ་རེད་མིང་ད་ག་རང་མ་འགྲིག་པ་ཅང་མེད་རེད་ང་ཚོ་བཙན་བྱོལ་གནས་བབ་ཀྱི་བཀའ་བློན་ཁྲི་པ་ཟེར་ལབ་ན་ཏག་ཏག་ཡོད་རེད་དེ། ད་ཡིན་ན་སྲིད་སྐྱོང་ཐ་སྙད་ཡིན་ན་ཅིག་དགོས་ཡོད་ཟེར་ལབ་བྱས། འདི་གྲོས་ཚོགས་ནང་རྣམ་པས་གཏན་འབེབས་གནང་དགོས་རེད་འདི་སྐུ་མདུན་ཞལ་ནས་མར་གསུངས་བྱས་སྲིད་སྐྱོང་ཟེར་ཐ་སྙད་བཏགས་རྒྱུ་དེ་འདྲ་མ་རེད་ད། དེ་སྔ་ང་ཚོ་བོད་ནས་ཡོད་སྡོད་པའི་སྲིད་སྐྱོང་ཡིན། སྲིད་སྐྱོང་ཟེར་མིང་དེ་ཡོད་རེད་ཡིན་ནའི་བཙན་བྱོལ་ནང་སླེབས་པ་དང་བཀའ་བློན་ཁྲི་པ་དེ་ང་ཚོ་ལོ་བཅོ་ལྔ་ཉི་ཤུ་འདི་ག་རང་ཕྱིན་རེད་གནས་བབ་འདི་གི་འགྲིག་གི་ཡོད་རེད་དེ། ད་སླེབས་ཚར་ལོང་མེད་པར་ལས་ཀ་ག་གས་མ་བྱས་སྔོན་ནས། སྲིད་སྐྱོང་ཡིན་ན་བསྒྱུར་ན་ཡག་པོ་འདུག་བྱས་བྱས། ད་གྲོས་ཚོགས་ནང་ལོགས་འདི་འཁྱེར་ཡོང་བྱས་གཏན་འབེབས་གནང་རེད་འགྲིག་གི་འདུག་ག་གས་ཁྱད་པར་མི་འདུག་རེད་བ། ད་སྲིད་སྐྱོང་ལབ་ཡའི་ཚིག་འདི་གི་འགྲིག་གི་བ་རེད་དབྱིན་ཇི་བོད་ཡིག་ག་རེ་ཡིན་ན་ང་རང་ཚོ་བེད་སྤྱོད་བཏང་བ་ན་སྲིད་སྐྱོང་ཟེར་དེ་ལུང་པ་གཞན་དག་གིས་མི་རིགས་གཞན་དག་གིས་སྲིད་སྐྱོང་ལབ་ཡའི་ཚིག་འདི་མར་བཏོན་ཐུབ་ཀྱི་བ་རེད་དེ་ལ་འགྲེལ་བཤད་ང་ཚོ་གི་སྐབས་དང་དུས་ལ་སྒོ་རྒྱབ་ནས་འགྲོ་བཞག་གི་བ་རེད། འགྲིག་གི་ཡོད་རེད་ད་དོན་དག་མེད་ས་ལ་ཡང president ཡིན་ན་ཅིག་བྱུང་ན་ཡག་པོ་འདུག་བྱས་བྱས་དེ་གོང་ས་སྐྱབས་མགོན་ཆེན་པོ་མཆོག་གིས་མར་བཀའ་གནང་སྐྱོ་མ་རེད་འདི་བརྒྱུད་རིམ་ཆ་ཚང་ཅིག་ང་ཚོའི་མི་མང་གིས་ཤེས་གི་ཡོད་རེད་ད་དེ་མགོ་སྐོར་བཏང་ས་དང་འགྲེལ་བཤད་ལོག་བཤད་རྒྱག་ས་ག་ཡོད་མ་རེད president ཡིན་ན་ཅིག་དགོས་ན་ཡག་པོ་འདུག་སྐབས་དེ་དུས་སྐྱབས་མགོན་རིན་པོ་ཆེ་ཕྱི་རྒྱལ་ཡུལ་གྲུ་ཁག་ཅིག་ལ་ཆིབས་བསྒྱུར་གནང་རེད་རྡ་རམ་ས་ལ་བཞུགས་ཡོད་མ་རེད། ནོར་བ། ད་གང་ལྟར་འདི་གཏན་འབེབས་གནང་སྐུ་མདུན་ཚུར་རྡ་རམ་ས་ལ་ཞབས་སོར་མ་འཁོད་པའི་སྔོན་ནས་ལྷན་ཁང་ཁག་ཚང་མ་ལོགས་ལ་ཐ་སྙད་འདི president འདི་བེད་སྤྱོད་གཏང་ཡ་ཡིན་ད་ཟེར་ཁྱབ་བསྒྲགས་བཏང་ཚར་ཐག་བཅད་ཚར་ཚང་མ་ཚར་རེད་ཡིན་ནའི་སྲིད་སྐྱོང་ཟུར་པའི་གི་བློ་བཟང་སེང་གེ་ལགས་ཀྱིས་སྐུ་མདུན་ཡ་གིར། རྗེས་འབྲེལ་ཞུ་བའི་སྐབས་ལ་སྐྱབས་མགོན་རིན་པོ་ཆེ་ལ་ཡར་སྙན་སེང་ཞུས་འདུག་བ་ཞུ་སྟངས་འདི་ག་འདྲའི་ཞུས་བཞག་དངོས་སུ་བཏབ་རྗེས་ལ་དེང་སང་བེད་སྤྱོད་ག་འདྲས་ཟེ་བཏང་གི་འདུག Former President ཡིན་ལབ་བྱས་ད་བོད་རྒྱལ་ཁབ་རང་བཙན་ཡོད་སྐྱོ་གི་དེ་འདྲས་ཡིན་ལབ་བྱས་འདི་ཐ་སྙད་འདི་བེད་སྤྱོད་བཏང་ན་དེང་སང་འགྲོ་བསྡད་གི་འདུག་བ། སྐུ་མདུན་ལ་སྙན་སེང་ག་འདྲས་ཞུས་རེད་གཞུང་འབྲེལ་མ་ཡིན་པའི་ཚོགས་པའི་གི་ཚོགས་གཙོའི་གི་ངོ་བོ་ཐོག་དེ་འདྲས་ཅིག་ཡིན་པ་འདྲ་བོ་བྱས་འགྲེལ་བཤད་འདི་རྒྱབ་རེད་བ། དེ་སྐུ་མདུན་ལ་ཞུས་འདུག་ཨ། སྐུ་མདུན་དེ་འདྲས་ན་ཡག་པོ་འདུག་ཟེར་ནས་བཀའ་གནང་འདུག་ད་དེ་འགྲིག་གི་མི་འདུག་མ་བྱེད་དང་བྱས་ཟེར་དེ་ག་འདྲས་བཀའ་གནང་དགོས་རེད། གཏན་འབེབས་བྱས་གསལ་བསྒྲགས་བཏང་ལྷན་ཁང་ཁག་ཚང་མ་ལོར་གསལ་བསྒྲགས་བཏང་ཚར་རྒྱུ་འདི་གི། གསལ་བསྒྲགས་ཀྱི་ཡིག་ཆ་འདི་ཚོ་ང་ཚོ་ཡོད་རེད་ད། མི་མང་གི་ནང་ལོར་ཏན་ཏན་འདི་ཚོ་ཉར་ཡོད་རེད་བསམ་གྱི་འདུག། ཚང་མ་ཚགས་ཐག་བཅད་ཚང་མ་བྱས་ཚར་རེད་སྐུ་མདུན་ལ་སྙན་སེང་ཞུས་ཡོད་རེད་ཞུ་བ་བྱེད་ཀྱི་རུ་བ། སྙན་སེང་ཞུ་སྟངས་འདི་ངོ་བོ་དེ་རྦད་མ་བབས་པའི་སྐད་ཆ་རེད་ཡིན་ཡ། གཞུང་འབྲེལ་མ་ཡིན་པའི་ཚོགས་གཙོའི་ངོ་བོ་དང་འདི་འདྲ་གི་ཐོག་ནས་བཤད། དངོས་གནས་དྲང་གནས་ཀྱི་ཐ་སྙད། ད་ད་ལྟ་ཕྱིས་སུ་བེད་སྤྱོད་བཏང་སྟངས་ལྟ་བ་ཡིན་ན། ཁོ་རང་རྒྱས་སྤྲོས་བྱེད་སྟངས་དང། རུ་བ་བློ་བཟང་སེང་གེ་ཁོ་རང། གཞུང་འབྲེལ་གྱི་ཕྱོགས་བསྐྱོད་ཕེབས་པའི་སྐབས་ལ President ཐ་སྙད་དེ་ག་འདྲས་སེ་བེད་སྤྱོད་བཏང་གི་འདུག་ག་རེ་ཡིན་གཏོང་གཏོང་བྱེད་ཀྱི་འདུག་ད་ཡིན་ནའི་དེ་ལ་ཁྱད་པར་མི་འདུག་ཡིན་ནའི་བརྒྱུད་རིམ་གྱི་འདི་འདྲས་ཞིག་རེད། བྱེད་མ་དགོས་པའི་ལས་ཀ་མང་པོ་ཅིག་སྔ་ས་ས་ནས་ལས་བྱས་མིང་དང་གཅིག། རྫིག་པོ་དང་ཆེན་པོ་བྱེད་ཡས་ཀྱི། ལས་ཀ་ཁོ་རང་མགོ་བཙུགས་ནས་ཕྱིན་སོང་བ། ད་ལོ་ལྔ་དེ་འདི་འདྲའི་ཕྱིན་ཕྱིན་རེད། རུ་བ། ད་ལོ་ལྔ་མཚམས་ལ་སྐུ་མདུན་གསུང་སྐད་ཤོར་ཡས་ཀྱི་འགོ་ཞིག་བཙུགས་སོང། སྨན་རྩིས་ཁང་གི་ལོ་ལྔ་བཅུ་འཁོར་བའི་མཛད་སྒོའི་ཐོག་ལ་ག་ཚོད་ཅིག་བཀའ་བཀྱོན་ཕེབས་སོང། འཐུས་ཤོར་འགྲོ་ཡོད་པའི་གི་ཐོག་ནས་སྐུ་མདུན་ག་ཚོད་ཅིག་སྐུ་རླུང་བཞེངས་བྱས་བཀའ་བཀྱོན་ཕེབས་ཡོད་གསལ་པོ་ཞེ་པོ་ཡིན་པ། དེ་ང་ཚོས་མཇལ་ཡོད་བ་བཀའ་སློབ་དེ་ཚོ། གཙུག་ལག་ཁང་ཡ་གིར་བསྟན་པ་སྒོ་ཉེས་ཞུ་གི་འདུག་ད་ཟེར། ག་ཚོད་ཅིག་བཀའ་སློབ་ཕེབས་ཡོད། དེ་འདྲ་ཡིན་དེ་དུས་ང་ཚོའི་སྤྱི་ཚོགས་ནང་ལ་ད་ལྟ་ཁེ་ས་ཁེ་ཉིན་དེ་ཚོགས་པ་འདི་ནང་ལོག་ལ་འགྲེལ་བཤད་ལོག་བཤད་རྒྱག་མཁན་དེ་འདྲ་བྱུང་སྐུ་མདུན་ཡང་ཐུགས་མཉེས་བོ་ཞུ་གི་འདུག་ད། ཐུགས་བརྩེ་བ་ཆེན་པོ་གནང་གི་རེད་བཀའ་ཟུར་ཡིན་ན་སྤྱི་ཟུར་ཡིན་ན་གཞུང་ཞབས་ཟུར་པ་ཡིན་ནའི་ཁྲིམས་ཞིབ་ཟུར་པ་ཡིན་ནའི་གཞུང་གི་སྤྱི་པའི་གི་ཕྱག་ལས་མི་ཚེ་ཧྲིལ་བོ་གནང་ཡོད་ན་ཚང་མ་ལོ་ལ་ཐུགས་མཉེས་བོ་གནང་གི་རེད་དེ་དབྱེ་བ་དེ་འདྲ་ག་གའི་ཕྱེ་གནང་ཡས་འདི་མེད་བ་སྐྱབས་མགོན་རིན་པོ་ཆེ་གི། ཚང་མ་ལོ་གཟིགས་སྐྱོང་གཟིགས་པ་ཆེན་པོ་གནང་ཡ་དེ་གཅིག་མཚུངས་རེད་མ་གཏོགས་ཆེ་གེ་དེ་འདྲས་ཀི་མེད་བ། ཡིན་ནའི་སྐབས་དང་དུས་ལ་བཀའ་བཀྱོན་ག་འདྲས་ཕེབས་ཡོད་དགོངས་པ་ག་འདྲས། ཐུགས་ཕམ་ག་འདྲས་བྱུང་ཡོད་ཐེངས་ག་ཚོད་བྱུང་སོང། ད་བཀའ་ཤག་སྐབས་བཅོ་ལྔ་པ་ཐེངས་གཉིས་སྐབས་བཅོ་ལྔ་པ་ཕེབས་པའི་སྐབས་ལ་ཉིས་སྟོང་བཅུ་དྲུག་བརྒྱུད་ལ་ད་ག་རེ་བྱས་སོང་བྱང་ཨ་རིའི་དོན་གཅོད་ཁང་ལག་པ་འཆང་ག་འཆང་རེད། ལག་པ་འཆང་དགོས་ཡ་ག་གའི་ཡོད་མ་རུ་བ། ཡིན་ནའི་དོན་གཅོད་ལ་འགན་ཡོད་རེད་ས་ཡ་གཅིག་དང་ཕྱེད་ཀ་དེ་དོན་གཅོད་རྩིས་ཁྲ་ནང་མི་འདུག་ལབ་ཡ་དེ་མགོ་ཚོས་བྱས། དོན་གཅོད་ག་གའི་མ་ཤེས་མཁན་མི་ལུག་འདྲ་བོ་ཞིག་ཡོད་པ་ཡིན་ན་ཁ་བཙུམ་བསྡད་ཀྱི་རེད་སོ་སོའི་རྐུབ་བཀྱག་དོན་དག་ཡིན་ན་ཁ་བཙུམ་བསྡད་ཀྱི་རེད། སྤྱི་འཐུས་ཀྱི་བོད་མི་མང་སྤྱི་འཐུས་ལྷན་ཚོགས་ཚོགས་གཙོ་ཟུར་པ་རུ་བ་དེ་དུས་ད་ལྟའི་གི་ལས་ཐོག་སྲིད་སྐྱོང་བྱང་ཨ་རིའི་དོན་གཅོད་སླེབས་ཡོང་དུས་རྩིས་ཁྲ་དེ་ཚོ་ཚང་མ་ལོ་ཞིབ་ཕྲ་མཁྱེན་དགོས་རེད། སྤྱི་འཐུས་ཚོགས་གཙོ་བྱས་བྱས་ལྷན་ཁང་རེ་རེ་གི་རྩིས་ཁྲ་ཚང་མ་ལོ། ད་ལྟའི་གི་བོད་མི་མང་སྤྱི་འཐུས་ལྷན་ཚོགས་དང་རྩིས་ཁྲ་ལྷན་ཁང་ཁག་གི་རྩིས་ཁྲ་སྙན་སྒྲོན་ཞུ་སྟངས། རྩིས་ཁྲ་ལྟ་སྟངས་ཚང་མ་ལ་སྤྱི་འཐུས་ཚོ་ལ་ཟབ་སྦྱོང་གནང་གི་ཡོད་ཚོགས་གཙོ་ཡིན་པའི་སྐབས་ལ་རྩིས་ཀྱི་འགྲོ་སྟངས་ལ་ཐོག་ཟབ་སྦྱོང་ག་ཚོད་གནང་ཡོད་མཁན་ཁོ་རེད། དོན་གཅོད་ནང་ཕེབས་སོང་ན་ལྷན་དོན་གཅོད་ལྷན་ཁང་གཅིག་མ་རེད་བ་དོན་གཅོད་ནང་རྩིས་ཁྲ་ལ་གོ་བལྟ་འདེམས་གཅིག་རེད་བ་མི་ཉམས་མྱོང་ཡོད་སྐྱོ་ཡིན་དྲན་ལམ་སང་མཐོང་གི་རེད་བ་དེ་རྩིས་ནང་ཁྱད་མེད་བ་དེ། དེ་དོན་གཅོད་རྩིས་ནང་མེད་པ་བྱས་ཨ་ནི Tibet Fund གིས་བོད་ཀྱི་ཐེབས་རྩ་རྩིས་ནང་ཡོད་བས་ན་དེ་ཁོས་ཡར་བཀའ་ཤག་ཞུས་ཆོག་གི་རེད་བྱས་དྲི་ལན་ངོ་རྒྱུ་ནི་ཡར་ཞུས་འདུག་པ་ད་དེ་འདྲས་ཅིག་ལ་སྙད་བཏགས་བྱས་ཨ་ད་དོན་གཅོད་འཕོ་འགྱུར་བཏང་བྱས་ད་དེ་ནས་མར་ལས་རྙོག་དེ་འགོ་བཙུགས་སོང་བ་སྤྱི་ཚོགས་ནང་ལ་ད་སྤྱི་ཚོགས་དུམ་བུ་དེ་འདྲས་བྱས་ནས་ཕྱིན་ཡོད་རེད་ད་མ་ཉིས་སྟོང་བཅུ་གཅིག་ནས་འགོ་བཙུགས་ཡོད་རེད་དེ་འགོ་བཙུགས་སྟངས་དེ་རྒྱལ་རབས་ལོ་རྒྱུས་ཀྱི་ནང་ལ་དེ་ལོ་རྒྱུས་དྲི་ངན་ཅིག་བྲིས་ཡོང་གི་རེད་ད་དེ་ཚོ་ཚང་མ་ལོ་དེ་ཧམ་པ་བཤད་ནས་དེ་དུ་བ་བཤད་ནས་འགྲོ་དེ། དྲ་ལམ་པ་རུ་ལ་ལ་མི་དེ་འདྲས་ཅིག་དཀྲོག་གཏམ་རྒྱག་དེ་ངས་འདི་སྐད་དེ། བེད་སྤྱོད་བཏང་བྱས་གང་བྱུང་མ་བྱུང་བཤད་བསྡད་ན་གནས་སྐབས་གནས་སྐབས་ཀྱི་འཕྲལ་སེལ་རེད་ལོ་རྒྱུས་འབྲི་མཁན་ཅིག་འབྲི་ཡོང་གི་རེད་བཙན་བྱོལ་ནང་ག་འདྲས་བྱུང་མ་བྱུང་རེད་བ་རྒྱལ་བ་རིན་པོ་ཆེ་གིས་བཙན་བྱོལ་ནང་ཕེབས་རྗེས་ཆོས་སྲིད་གཉིས་ཀྱི་དབུ་ཁྲིད་ག་འདྲས་སུ་གནང་ཡོད་མེད་དེ་ནས་མར་བཀའ་བློན་ཁྲི་པ་དང་པོ་དེ་ཆེ་འབྲས་ཡོད་ལ་ཕེབས་ཚར་ནས་བཀའ་བློན་ཁྲི་པ་མི་མང་ག་འདྲས་སུ་བདམས་ཡོད་མེད་དེ་ནས་ཉིས་སྟོང་བཅུ་བཅུ་གཅིག་ནས་ཕྱི་བྱས་མི་མང་གིས་བདམས་པའི་བཀའ་བློན་ཁྲི་པ་དང་དེའི་རྗེས་ལ་སྲིད་སྐྱོང་དེ་ག་འདྲས་སུ་ཕེབས་ཡོད་མེད་འདིའི་བར་ལ་རྙོག་དྲ་ག་འདྲས་བྱུང་ཡོད་མེད། སྤྱི་ཚོགས་དུམ་བུ་ག་འདྲས་ཕྱིན་ཡོད་མེད། ཆོལ་ཁ་གསུམ་གྱི་གནས་སྟངས་དེ་ག་རེ་ཆགས་ཡོད་མེད་དེ་ལོ་རྒྱུས་དྲི་ངན་ཅིག་བྲིས་འགྲོ་གི་རེད་ད་དེ་ལས་སླ་པོ་ཅིག་གོ། བསམ་བློའི་ནང་བསུབ་འགྲོ་ཡས་དང་མི་མང་བརྗེད་འགྲོ་ཡས་ག་གས་ཡོད་མ་རེད། ལོ་རྒྱུས་དྲི་ངན་ཅིག་བྲིས་འགྲོ་གི་རེད་དེ་དེབ་དོན་ཡོང་གི་རེད་ག་ལེ་ག་ལེ། རེད་བ། དེ་ནས་མར་བྱས་བྱས་ད་འགོ་བཙུགས་སོང་བ་ད། ད་ངས་ཞིབ་ཕྲ་ཅིག་འགྲོ་སྐལ་བསྡད་པ་ཡིན་ན་དུས་ཚོད་མང་པོ་ཞེ་ཅིག་འགོར་གི་རེད་སྐད་ཆ་རིང་པོ་ཆགས་འགྲོ་ས་རེད། རྣམ་པ་ཚོ་གསན་མཁན་ཚོ་ལ་ཏན་ཏན་སྐུ་ངལ་ཡོད་རེད་ད་ངས་ཁ་རོབ་རོབ་རོབ་ཡར་མཆོང་རྒྱག་རྒྱག་འགྲོ་བཞག་གི་ཡིན་ཞིབ་ཕྲ་ཅིག་ཞུ་གི་མེད་བཤད་ན་མང་པོ་བཤད་ཡོད་ཞིབ་ཕྲ་མང་པོ་བཤད་ཡོད། རེད་བ། ལོ་བཅུའི་ནང་ལ་འཐུས་ཤོར་བཏང་ཚོད་མེད་པ་བཏང་ཡོད་རེད་རྡ་རམ་ས་ལར་ཁང་པ་ཏོག་ཙམ་རྒྱག་ཡོད་རེད་མ་གཏོགས་ཅི་གི། འཐུས་ཤོར་ཚབས་ཆེན་བཏང་ཡོད་རེད་ང་ཚོ་ཆོལ་ཁ་གསུམ་ལ་བརྡབ་གསིག་ཚད་མེད་བཏང་ཡོད་རེད་བྱུང་མ་མྱོང་བ་བཏང་ཡོད་རེད། ད་ལྟ་ང་ཚོ་བོད་པའི་སྤྱི་ཚོགས་ནང་ལ་དུམ་བུ་ཕྱིན་བསྡད་དགོས་ཡ་ཆོལ་ཁ་ཆོལ་ཁ་ད་ལོགས་ཀ་ལོགས་ཀ་ལོགས་ཀ། འགྲོ་ཡ། གནས་སྟངས་འདི་ཚང་མ་ལོ་སུས་བཟོས་རེད་ག་དུས་ནས་འགོ་བཙུགས་སོང་འདི་ཚང་མ་ལོ་ཉིས་སྟོང་བཅུ་གཅིག་ནས་བློ་བཟང་སེང་གེ་ཁོ་རང་སླེབས་ནས་ཕྱི་ནས་བྱུང་སོང་བ། ད་དེ་ནས་མར་བྱང་ཨ་རིའི་དོན་གཅོད་ཕུད་ཚར་བའི་རྗེས་ལ་དོན་གཅོད་ནང་ལོགས་ལ་ཏན་ཏན་དོན་གཅོད་འཕོ་འགྱུར་བཏང་ཚར་ནས་མི་མང་གི་སེམས་ལ་རྨ་ཁ་ཆེན་པོ་ཞེ་ཅིག་བཟོས་ཡོད་རེད་མི་མང་དེ་ནས་ལངས་ཡས་འགོ་བཙུགས་ཡོད་རེད་རེད་བ། སྲིད་སྐྱོང་ཟུར་པ་བློ་བཟང་སེང་གེ་ག་བ་ཕྱིན་པ་ཡིན་ན་ཁ་ན་ཏྲ་ནས་ཕྱིར་འགོ་བཙུགས་བྱས་ད་ནིའུ་ཡོག་ནས་འགོ་བཙུགས་ནས་སྐད་འབོད་བྱས་ཡོད་རེད་དེ་བྱེད་རིན་ཆོག་གི་རེད་དམངས་གཙོའི་མཛེས་རྒྱན་ཅིག་རེད་དེ་དེ་བོད་གཞུང་ལ་ངོ་རྒོལ་རྒྱག་ཡོད་མ་རེད་དེ་དེ་གང་ཟག་ཅིག་ལ། སྐབས་དེ་དུས་ཀྱི་ཆབ་སྲིད་འགན་འཁྱེར་མཁན་བློ་བཟང་སེང་གེ་ལ་ངོ་རྒོལ་རྒྱག་རེད་མ་གཏོགས་ཅིག་བོད་མི་སྒྲིག་འཛུགས་ལ་ངོ་རྒོལ་རྒྱག་ཡོད་མ་རེད་ད་དེ། དུ་རྒྱུག་པ་ལེབ་རྡུང་བྱས་ཡོད་མེད་དེའི་དབྱེ་བ་དེ་ལོ་རྒྱུས་ཀྱིས་དཔྱད་ཀྱི་རེད་ཟེར་ངས་གོང་དུ་ཞུས་པ་ནང་བཞིན་རེད་འདུག་ལོ་རྒྱུས་ནང་ལ་ག་ལེ་ག་ལེ་ཁ་གསལ་པོ་ཆགས་ཡོང་གི་རེད། ད་དུས་ཚེས་གྲངས་ནས་ཕྱིན་ན་ག་བ་ག་བ་སྐད་འབོད་བརྒྱབ་ཡོད་མེད་དེ་ཚོ་ཚང་མ་ལ་གནད་དོན་འགྲེལ་བཤད་ཞིབ་ཕྲ་སླེབས་ཀྱི་རེད་དེ་ཚང་མ་ལ་རེད་པ། བྱང་ཨ་རིའི་དོན་གཅོད་ནང་ལོགས་ལ་དར་ཆ་ནག་པོ་འཁྱེར་རྒྱུ་འདི་འགྲེལ་བཤད་ལོག་བཤད་ཁྱད་ས་ཁེངས་འདུག་གང་ལྟར་རྒྱ་ངན་འདི་འདྲ་བྱུང་སོང། གནས་ཚུལ་འདི་ཚོ་འཁྱོག་བཤད་རེད་པ། དངོས་གྲུབ་ཚེ་རིང་ལ་ངོ་རྒོལ་རྒྱག་གར་ཕྱིན་རེད་དེ་དོན་གཅོད་ནང་ལོགས་ངོ་རྒོལ་རྒྱག་གར་འགྲོ་མ་རེད་ད། དོན་གཅོད་དེ་སྐྱབས་མགོན་རིན་པོ་ཆེའི་མཚན་གནས་ཡོད་རེད་གལ་ཆེན་པོ་རེད་མི་མང་གིས་ཤེས་ཀྱི་ཡོད་རེད་ཡིན་ནའི་དངོས་གྲུབ་ཚེ་རིང་གིས། བཀའ་ཤག་གིས། སྤྱི་མོས་ཀྱི་ཐག་གཅོད་ཡིན་ཟེར་ལབ་འདི་ཐག་བཅད་མཁན་ནང་ལོགས་དངོས་གྲུབ་ཚེ་རིང་ཡོད་རེད་ཤེས་རིག་ཤེས་རིག་བཀའ་བློན་ཟུར་པ། བྱང་ཨ་རི་ཡི་དོན་གཅོད་ཟུར་པ་དངོས་གྲུབ་ཚེ་རིང་ལགས་ད་ལྟ་མི་ནི་སོ་ཊ་ལ་ཡོད་པ་ཁོ་རང་འདི་ཐག་གཅོད་བྱེད་མཁན་ནང་ལོགས་ཡོད་རེད། བྱང་ཨ་རི་དོན་གཅོད་འཕོ་འགྱུར་བཏང་མཁན་གྱི་ནང་ལོགས་ལ་དོན་ཚན་བཅུ་མཉམ་པོ་ད་བཀའ་ཤག་མཉམ་རུབ་ཀྱི་ཐོག་ནས་བཟོས་ཡོད་རེད་པ། དངོས་གྲུབ་ཚེ་རིང་ལགས་རྩིས་ལེན་གར་སླེབས་ཡོད་དོན་གཅོད་གསར་པ་ཡིན་ལབ་བྱས། དངོས་གྲུབ་ཚེ་རིང་ལགས་ལ་ངོ་རྒོལ་རྒྱག་གར་འགྲོ་རེད་མ་གཏོགས་ཅིག་གི་དོན་གཅོད་ངོ་རྒོལ་རྒྱག་གར་འགྲོ་མ་རེད་དེ་འགྲེལ་བཤད་ལོག་བཤད་རེད་པ་ཁུངས་འཁྱོལ་མ་རེད། ལབ་ནས་དར་ཆ་ནག་པོ་འཁྱེར་ནས་ཕྱིན་ཡོད་མ་རེད། པར་བསྟན་དང་ག་བ་ཡོད་རེད། ཁུངས་སྐྱེལ་བྱེད་ཞུ་ད་ཨ་རིའི་ནང་ལོགས་ཕོ་ཁྱོ་ག་ཡིན་ན། འདི་ངས་ད་རིང་གསལ་བཤད་ཞུ་དགོས་མི་མང་ཚོ་མཁྱེན་རྟོགས་བྱེད་དགོས་རེད་འགྲེལ་བཤད་ལོག་བཤད་རྒྱབ་བྱས་ཁུངས་འཁྱོལ་ཡ་ཡོད་མ་རེད་ལོ་རྒྱུས་བཤད་ངན་བྲིས་ངན་ཅིག་བྲིས་གི་རེད་བཤད་ངན་ཅིག་བཤད་འགྲོ་གི་རེད་འདི་ཚོ་ཚང་མ་ལ། ང་ཚོའི་བཙན་བྱོལ་ནང་ལོ་རྒྱུས་ནང་བསྡད་གི་རེད་རེད་བ། དངོས་གྲུབ་ཚེ་རིང་རྩིས་ལེན་གར་སླེབས་ཙང་ཁྱེད་རང་ཡང་མཉམ་དུ། མ་དབྱིན་བཤད་ངན་ཡིན་པ་ཨ་ཟ་ཁ་མཐུན་བྱས་ནས་ཁྱེད་ཚོ་ངན་པ་ལག་འབྲེལ་བྱས་ནས་གླས་ཡིན་པ་ཨ་ཟ་ལ་དངོས་གྲུབ་ཚེ་རིང་ལ་སྐད་རྒྱག་པར་ཕྱིན་རེད་མ་གཏོགས་ཅིག་གི་དེ་དོན་གཅོད་ལ་ངོ་རྒོལ་བྱེད་གར་ཕྱིན་ཡོད་མ་རེད། མི་མང་སྐད་རྒྱག་མཁན་འདི་ཚོ་ཚང་མ་ལ་འགན་འཁྱེར་བྱས་སོ་སོ་སྒེར་བློས་བཏང་བྱས་སྤྱི་ཚོགས་ནང་ལོ་ལབ་རྒྱུ་གླེང་རྒྱུ་ག་རེ་ཡོད་གི་ཡོད་མེད་དགའ་མི་དགའ་དོག་ག་རེ་ཡོད་གི་ཡོད་མེད་ལ་མ་ལྟོས་པའི་སྤྱི་པ་ལ་བསམ་བློ་བཏང་བྱས་དྲང་བདེན་ལྷག་བསམ་རྣམ་དག་གི་མི་མང་པོ་ཞིག་ཡར་འཛུལ་ཡོད་རེད་སྐད་འབོད་བྱེད་གར་ཕྱིན་ཡོད་རེད་ཡུལ་ཁྲིམས་དང་མཐུན་པའི་ཐོག་ནས་འབོད་སྐུལ་ཞུས་ཡོད་རེད་ཡར་འཛུལ་ཡས་དེ་མ་ཡོང་བྱས་ཕྱི་ལོགས་ལ་མི་མང་སྒུག་བསྡད་རེད་དངོས་གྲུབ་ཚེ་རིང་མར་ཐོན་ཡོང་གི་ཡོད་མ་རེད་མི་མང་གདོང་བསྟན་ཐུབ་གི་ཡོད་མ་རེད་སྐབས་དེ་དུས་ཨ་མི་མང་ཡ། འཛུལ་ནས་སྐད་ཆ་བཤད་གར་ཕྱིན། ནང་ལོགས་ལ་སྐད་ཆ་བཤད་ཡོད་དེ་བརྙན་ཐུང་འདི་ཚོ་མཐོང་ཨེ་ཡོད། གནས་སྟངས་འདི་རེད་ད། དངོས་ཡོད་གནས་ཚུལ་འདི། ད་ད་ལྟ་དར་ཆ་ནག་པོ་ཡིན་ན་ཅིག་འཁྱེར་ནས་སྐད་འབོད་བྱས་རེད་ལབ་ཡ་དེ་རེད། མི་མང་གིས་དར་ཆ་ནག་པོ་བསྟན་ཡོད་རེད་བསྟན་དགོས་ས་གཅིག་ལ་བསྟན་ཡོད་རེད། ཤེས་རིག་བཀའ་བློན་ཟུར་པ་ཀརྨ་དགེ་ལེགས་གཡུ་ཐོག་ལགས་ལ་བསྟན་ཡོད་རེད་དེ་བྱང་ཨ་རིའི་དོན་གཅོད་འཕོ་འགྱུར་བཏང་མཁན་གྱི་ནང་ལོགས་ནས་སྲིད་ཚབ་བྱེད་བྱས། འགྲེལ་བཤད་ལོག་བཤད་ག་ཚོད་ཅིག་བསྐྱོན་ཡོད་རེད་དེ་ཚོ་ང་ཚོ་བརྙན་ཐུང་ཡོད་བ་གསར་འགྱུར་བརྒྱུད་ལམ་ཁག་ལ་བཅར་འདྲི་དག་ལས་ནང་དུ་ག་རེ་གསུངས་ཡོད་རེད། ཡིད་ཆེས་བརླག་ཡས་ཆགས་སོང་ཡིད་ཆེས་བརླག་སོང་ཟེར་བྱས་བྱས་སྤྱི་འཐུས་ཚོགས་གཙོ་ཟུར་པ་ལ་དེ་འདྲའི་གི་ཅིག་གི་མ་ཉེས་ཁ་གཡོགས་གཞི་མེད་སྐྱོན་བརྗོད་བྱེད་ཡོད་རེད། དེའི་ཕྱི་ནས་ཀརྨ་དགེ་ལེགས་གཡུ་ཐོག་ལགས་རྡ་རྗེ་གླིང་ལ་ཕེབས་པའི་སྐབས་ལ་ཁོ་རང་བཞུགས་ས་ཀྱི་མགྲོན་ཁང་མདུན་ལ་དེ་མི་གཅིག་གིས་དར་ཆ་ནག་པོ་ཞིག་བསྟན་ཡོད་རེད་དེ་ལ་ཨ་ལ་བུ་ཡོད་རེད་ད་དེ་བསྟན་གོ་ཆོད་བསྡད་ཡོད་རེད་དེ། དར་ཆ་ནག་པོ་བསྟན་ས་ཞིག་ལ་བསྟན་ཡག་རེད་དེ་འགྲོ་སྟངས་རེད་དམངས་གཙོའི་འགྲོ་སྟངས་རེད་དར་ཆ་ནག་པོ་བསྟན་ཡག་རེད་བ་ཁ་རས་ནག་པོ་གོན་ཡག་ལག་པ་ལ་འཕྲེད་དར་ཟིམ་ཡག་དེ་ཚོ་དམངས་གཙོའི་གི་མཛེས་རྒྱན་རེད་གོ་འགྲོ་སྟངས་ཅིག་རེད་དེ་འདུག་ག་དེ་འདྲ་ག་གའི་མ་རེད་ལོ་རྒྱུས་ནང་ལ་འཁོད་གི་དེ་ཚོ་སྤོབས་པ་བྱེད་ཆོག་པ་ཅིག་རེད་དྲང་པོ་བྱེད་མ་སོང་མ་བིན་བྱེད་གི་འདུག་ཟེར་ལབ་མཛུ་གུ་འཛུགས་པ་ཞིག་རེད་བ་དེ་འགྲིག་བསྡད་ཡོད་རེད།

བལ་ཡུལ་ནང་པཎ་ཆེན་རིན་པོ་ཆེར་དར་ཆ་ནག་པོ་བསྟན་རེད་ཟེར་མཁན་འདི་རྒྱ་མི་གིས་འཁྱོག་བཤད་བྱས་བྱས་བོད་ཕྱི་ནང་གཉིས་ཀྱི་བར་དཀྲུག་ཤིང་རྒྱབ་པའི་གི་འདི་དཀྲོག་གཏམ་ཅིག་རེད་འདི་འདི་ཀླུ་མཁར་བྱམས་གིས་བཤད་པའི་སྐད་ཆ་ཞིག་རེད་བ་འདི། འདི་ལག་པ་ཟིམ་བྱས་ད་ལྟ་ཉན་པ་ལར་སོ་འདི་གས་འདི་གས་བེད་སྤྱོད་བཏང་གི་འདུག་ཆོས་བརྒྱུད་སྤྱི་འཐུས་འདི་གས་འདི་གས། ཚིག་འདི་བེད་སྤྱོད་བཏང་གི་འདུག་བ། ཆོས་བརྒྱུད་སྤྱི་འཐུས་འདི་གས་འདི་གས་ད་ནག་ལ་ཡི་ཚིག་འདི་ཉན་པ་ལར་སོ་ཁ་ནང་བླུགས་བྱས་ད་བལ་དྲང་བདེན་རྒྱབ་ལངས་མི་མང་འདི་བེད་སྤྱོད་བཏང་ཡོང་གི་རེད་བ། ཡིན་ཡང་དོན་དག་དེ་འདི་གཉིས་དེ་མཉམ་པོར་སྦྱར་དགོས་རེད་དེ་ཁུངས་སྐྱེལ་བའི་དཀའ་ཁག་ཡོད་མ་རེད་པཎ་ཆེན་རིན་པོ་ཆེ་ལ་བལ་ཡུལ་ནང་ལོགས་ལ་དར་ཆ་ནག་པོ་བསྟན་མེད་པའི་གི་ཁུངས་སྐྱེལ་དཔང་རྟགས་དེ་ཨོ་སྟྲེ་ལི་ཡ་ལ་ཡོད་པའི་གི་དོན་གཅོད་ཟུར་པ། ཇོ་བོས། ཆོས་བོད་དཔལ་འབྱོར་དང། རེད་བ་ནིའུ་ཡོག་ལ་བཀའ་ཟུར་རིན་ཆེན་དར་ལོ་ལགས་གཉིས་ཀྱིས་གསལ་བཤད་གནང་སོང་བ། ཡིག་ཐོག་ལ་ཡོད་རེད་ཤོག་ལྷེ་ལྔ་རེ་བྱེད། དེ་བཞིན་ངས་ནོར་མེད་པ་ཡིན་ན་ད་ལྟ་ཨོ་སྟྲེ་ལི་ཡ་ལ་འཕྲོད་བསྟེན་བཀའ་བློན་ཟུར་པ་འབྱོར་པའི་ལགས་ཡིན་ས་ཡོད། ཡིག་ཐོག་ལ་མ་བཏོན་འདུག་བ་ཁོང་ཚོ་དངོས་སུ་ཡོད་ཀྱི་ཡོད་རེད་བ། སྣེ་ལེན་གནང་མཁན་དང་ཡི་གེ་གོ་སྒྲིག་གནང་མཁན་གྱི་ནང་ལོགས་ལ་ཡོད་དེ་ཆེད་མངགས་བོད་ནང་ལོགས་གཞིས་ལུས་རྒྱ་ཆེ་མི་མང་དང་བཙན་བྱོལ་ནང་ལོགས་བར་དུ་དཀྲུག་ཡས་ཀྱི་རྒྱ་མི་གི་དཀྲོག་གཏམ་རེད་བ་དེ། ད་ཁ་སང་གི་ང་ཚོ་དེའི་ཚོགས་པའི་ནང་ལོགས་ལ། ནིའུ་ཡོག་ལ་ཡོད་པའི་གི་སེར་སྨད་བློ་དགའ་ཟེར་མཁན། གྲྭ་ཟུར་དེ་གིས་སྐད་ཆ་འདི་བཤད་ཡོང་གི་འདུག་འདི་ནང་ཡོང་བྱས་ད་ལྟ། སྐད་འཕྲིན་གི་མིང་ལ་ལྷ་བྱ་དཀར་པོ་ཡིན་ན་ཞིག་ལབ་ནས་བཞག་འདུག་ཁོས་སྐད་ཆ་འདི་ནི་མ་ཨུ་ཚུགས་རྒྱབ་བྱས་ག་ཚོད་བཤད་ཡོང་གི་འདུག། ད་གང་ཟག་འདི་འདྲ་བོ་ཅན་པ་ཡང་ང་ཚོ་སྤྱི་ཚོགས་ནང་ལོགས་ལ་རྫབ་ཆེན་བཞུགས་དེ་འདྲ་རེད་བ། དངོས་གནས་སོ་སོ་རང་མགོ་མ་ཐོན་བྱས་ད་ལས་ཀ་མེད་བསྡད་བསྡད་ཡོད་རེད། ཉི་མ་ཉིན་མཚན་མེད་པ་འདི་ན་འདས་སོ་ཉི་མ་ཧ་ཤ་ཤི་ར་འགའ་ཨ་མིའི་ངོ་རྟགས་ཆོས་ཞེས་དེ་ནི་མ་བཏོན་དུས་ད་ལྟར་འདོན་ཐུབ་མི་འདུག་ཨ། སོ་སོའི་གདོང་པ་མེད་མིང་རྫུན་མ་བཞག་ད་རྒྱབ་ལོགས་ཡིབ་བྱས་སྐད་ཆ་འདི་འདྲ་བཤད་དེ་འོ་སྤྱི་ཚོགས་ནང་ལ་དཀྲོག་གཏམ་རྒྱབ་བྱས། གང་ཟག་དེ་འདྲ་བོ་ཞིག་ན་གྲྭ་པ་གི་མི་ཚེ་ཁུངས་མ་འཁྱོལ་བྱས་རྡ་རམ་ས་ལ་སླེབས་རྒྱལ་ཡོངས་དམངས་གཙོ་ཚོགས་པ་ནང་འཛུལ་མིའི་མགོ་ལ་སྨྱུ་གུ་བཙུགས་ཁྲག་བཏོན། རེད་བ། ད་དངོས་ཡོད་གནས་ཚུལ་ག་རེ་ཚོད་རྩིས་མེད་ཤེས་ཀྱི་མེད་དེ་གང་ལྟར་བུ་མེད་བཙན་གཡེམ་དང་རྙོག་དྲ་འདུ་བ་ནུར་ལུས་འགའ་དེ་འདྲ་ཞིག་ལ་དེ་འདྲས་ཅིག་སྤར་རུ་ལ་ད་གང་ལྟར་ཨ་རི་ནས་སླེབས་རེད་སེམས་ནས་ད་ལྟ་ནིའུ་ཡོག་ལ་བསྡད་འདུག་བ། ད་གནམ་འོག་སངས་རྒྱུ་རིང་ན་ཞིག་ལ་སྐད་ཆ་ག་ཚོད་བཤད་ཡོང་གི་འདུག་རྒྱལ་བ་རིན་པོ་ཆེ་དང་ཟམ་གདོང་རིན་པོ་ཆེ་ལ་ཁྱོད་དང་ཁྱོད་ལ་ནི་སྐད་ཆ་ག་འདྲས་བཤད་སོང་ད་འདོད་གདོང་བསྟན་ནས་སྤྱི་ཚོགས་མི་རིགས་གཅིག་གི་སྤྱི་ཚོགས་གཅིག་ནང་ལ་འགྲོ་ཐུབ་ཀྱི་འདུག་བ། ཞབས་འདྲེན་འགྲོ་བ་དེ་ཚོ། ད་ཆིག་དེ་ད་ལྟ་གྲོས་ཚོགས་ནང་ལོགས་ལ་ཧ་ཅང་གི་ཉེན་ཁ་ཆེན་པོ་རེད་ཤག་དེ་ང་ཚོ་ཚོགས་དྲ་གྲོགས་གཅིག་གི་དེ་ནང་ལ་ཚོགས་མི་གཅིག་གིས་གསུངས་སོང་བསམ་གྱི་འདུག་ཁ་སང་ང་ཚོས་ཀྱི་ཚོགས་པ་གཞན་དག་གཅིག་ནང་ལོགས་དགོངས་ཚུལ་དེ་གསུངས་སོང་དེ་དངོས་གནས་དྲང་གནས་ཀྱི་ཞེ་དྲག་གི་ཉེན་ཁ་ཚ་བོ་རེད་ཤག་རོ། ད་ངས་ག་རེ་ཞུ་དགོས་ཞུ་བ་ན་ད་ལྟའི་ཀྱི་བོད་མི་མང་སྤྱི་འཐུས་ལྷན་ཚོགས་ཚོགས་གཙོ། བསོད་ནམས་བསྟན་འཕེལ་ལགས་རྩ་དགོངས་ཞུ་དགོས་འདུག་བྱས་ནས་ངས་འདི་ཁ་སང་མཆན་བརྒྱབ་ཡོད། སྤྱི་འཐུས་ལྷན་ཚོགས་ཀྱི་དྲ་ཚིགས་སྒང་ལ་ཐད་གཏོང་ནང་ལ་མཆན་བརྒྱབ་ཡོད་རྩ་དགོངས་ཞུ་རོགས་བྱེད་ད་གོ་ཡས་མི་འདུག་འདི་ངས་ད་ལྟ་ཡིན་ན་ཞུ་གི་ཡོད་དེ། སྐད་ཆ་འདི་ཁོ་རང་ལ་ཕར་འཕྲོད་ཐུབ་ན་ཡག་པོ་འདུག་ངས་བཤད་རྒྱུ་དེ། བོད་མི་མང་སྤྱི་འཐུས་ལྷན་ཚོགས་ཀྱི་ཚོགས་འདུའི་སྒྲིག་གཞི་དང་ལས་དོན་བྱེད་ཕྱོགས་ཡོད་རེད་བ། བཅའ་ཁྲིམས་རིན་པོ་ཆེ་ཡོད་རེད་བ། འདི་གཉིས་ལས་བརྒལ་བྱས་འདི་གཉིས་རྩིས་མེད་རྡོག་རོལ་བཏང་ནས་གྲོས་ཚོགས་ནང་སྐད་ཆ་གང་བྱུང་མ་བྱུང་བཤད་ན་འགྲིག་གི་ཡོད་མ་རེད་བ། ལྷག་པར་དུ་གོང་ས་སྐྱབས་མགོན་ཆེན་པོ་མཆོག་དང་གནས་ཆུང་ཆོས་རྒྱལ་ཆེན་པོ་མཆོག་ལ་ཟུར་ཟ་གི་སྐད་ཆ་འདི་འདྲའི་ཚིག་ཁ་ནས་ཐོན་པ་དང་མ་བཀག་པར། སྐད་ཆ་གཅིག་འགྲོ་མ་འགྲོ་གཅིག་ལ་མ་བཀག་གོ་གུར་ཏེ་གང་ཚང་བཤད་བཅུག་གཡུག་བཞག་གི་འདུག་བ། འགན་བཞེས་ཀྱི་མི་འདུག་ད་ལྟའི་ཚོགས་གཙོས་འགན་བཞེས་ཀྱི་མི་འདུག་ཚོགས་གཞོན་འགན་བཞེས་ཀྱི་མི་འདུག་གཉིས་ཆ་ལ་ཞུ་གི་ཡོད། ཚོགས་གཙོས་ཀྱི་སྟངས་འཛིན་ཡག་པོ་དང་དྲང་པོ་གནང་གི་མེད་ན་ཚོགས་གཞོན་གྱིས།

མི་མང་ཉམ་ཆུང་འདི་གའི་དེ་ལ་ཡ་ག་འགྲེལ་བཤད་རྒྱག་ག་འགྲོ་སའི་སྡིངས་ཆ་མེད་བ་སྤྱི་འཐུས་སོ་སོ་སོ་ནས་ངས་གོང་དུ་ཞུས་ནང་བཞིན་སོ་སོའི་གི་གསལ་བཤད་དེ་སོ་སོས་ཞུ་ཐུབ་གོར་ཡ་ག་སྡིངས་ཆ་ཅིག་ཡོད་རེད་གོ་སྐབས་ལེན་ཡ་གི་གོ་སྐབས་ཡོད་རེད་ཡིན་ན་མི་མང་དཀྱུས་མ་གི་མིང་མང་པོ་ཅིག་ད་ཡ་གི་བཏོན་བྱས་གཞི་མེད་སྐྱོན་བརྗོད་དང་མ་ཉེས་ཁ་ཡོག་བྱས་བསྡད་གི་འདུག་བ་ད་འདི་ག་འདྲས་རེད་ངས་སྤྱི་འཐུས་ཚོགས་གཙོ་ཚོགས་གཞོན་དྲི་བ་ཡིན་ད་འདི། སྒྲིག་གཞི་ནང་ལོགས་འདི་འདྲ་ཆོག་གི་ཡོད་རེད་བས། རེད་བ། འདི་ཡིན་དེ་དུས་ང་ཚོ་གང་ལྟར་མི་མང་གི་ཐོག་ནས། འདི་ཚོ་ང་ཚོས་ཀྱི་རྗེས་ལ་གསལ་བཤད་ཞུ་ཡས་ཡིན་ལན་འདེབས་གསལ་བཤད་ཞུ་གི་ཡིན་འདི་ཚོ་དཀྲོག་གཏམ་རང་རེད་བ། འདི་ད་ལྟ་ཨ་འབྲུག་ཚེ་བརྟན་གྱིས་བཤད་འདུག་བ་ཡ་གི། མོན་གྷོར་ལ་ལ་སྟོད་དཔའ་མོ་ལགས་དང་རྦ་ལ་ཀུ་བི་ལ་ལྷག་པ་མཚམས་གཅོད་ལགས་ཀྱི་མི་མང་གི་སྣེ་ཁྲིད་མཁན་རེད་ཤག་དེ་འདྲའི་ཐེར་འདོན་བྱས་བྱས་ད་མ་འོངས་པ་ལ་མི་མང་ཡ་དྲང་བདེན་མི་མང་འདི་ཚོ་ཡར་ལངས་མ་ཐུབ་ཡ་གི་དེ་འདྲའི་གི་ཅིག་སྲིད་ཇུས་དང། དེ་འདྲའི་སྲིད་ཇུས་ཅིག་ལག་བསྟར་བྱེད་ཀྱི་ཡོད་རེད་དེ་ཞེ་དྲག་གི་ཚབས་ཆེན་པོ་རེད་བ་དངོས་གནས་དྲང་ནས་ཐབས་སྐྱོ་བོ་ཞིག་རེད་བསམ་གི་འདུག། ལྷག་པ་མཚམས་གཅོད་ལགས་འདྲ་བོ་ཅིག་ཡིན་པ་ཡིན་ནའི་པཱ་ལགས་ཀྱི་བྱས་རྗེས་ཆེན་པོ་ཞིག་རོ་བ། ཚོང་ཟེར་མཁན་དེ་ཚོང་པ་ཆེན་པོ་རྒྱལ་སྤྱིའི་ནང་འགྲོ་སྟངས་རེད་ཚོང་རྒྱབ་པའི་སྐབས་ལ་ཚོང་རྒྱབ་ཀྱི་རེད་རོ་བ། ཨང་ཁོ་གཅིག་གི་མ་བྱུང་བའི་སྐབས་ལ་མར་ཆག་གི་རེད་ཁོ་འགྲོ་སྟངས་གཅིག་རེད། མི་མང་གི་དངུལ་འཕྲོག་བཅོམ་བྱས་འབུར་བཅོམ་བྱས། འཕྲོག་བཞག་རྒྱོབ། དེ་འདྲ་ག་མ་རོ་བ། དངོས་གནས་པཱ་ལགས་དམ་པ་དེ་པད་མ་ཚེ་དབང་ལགས་ཡིན་པ་ཡིན་ན་དངོས་གནས་ང་ཚོའི་དབུས་གཙང་སྤྱི་འཐུས་བཞེངས་ཡོད་རེད་སྐབས་གཅིག་ལ་ང་ཚོ་སྤྱི་ཚོགས་ནང་རྙོག་དྲ་ཆེ་བའི་སྒང་ལ་གདོང་ལེན་གནང་མཁན་གྱི་མི་སྣ་གཙོ་བོའི་གྲས་ཤིག་རུ་བ་བྱེད་པ་ཅན་གྱི་མི་སྣ་དེ་འདྲ་རུ་བ་ད་དེ་ཚོ་ལ་སྙིང་ནད་ཆེ་བྱས་རུ་བ་ཨ་གྲོས་ཚོགས་ནང་ལོག་མི་མིང་འདོན་བྱེད་ཡས་དེ་ཚོ་ངས་ཁྲིམས་དང་སྒྲིག་གཞི་གི་ཐོག་ནས་རྩ་བ་ནས་ཏག་ཏག་བསྡད་གི་ཡོད་མ་རེད་ཟེར་ངས་ཞུ་ཡས་འདི་སྤྱི་འཐུས་ཚོགས་ཚོགས་གཞོན་ཞུ་གི་ཡོད་རུ་བ། ང་ཚོའི་གིས་ཐད་ཀར་མི་མང་གི། དྲ་རྒྱ་གི་ཐོག་ནས་ང་ཚོ་སྡིངས་ཆ་གཅིག་གང་ལྟར་ཟིན་ནས་སྐད་ཆ་བཤད་དགོས་ཡས་ཆགས་ཀྱི་རེད། མ་འོངས་པ་ལའང་དེ་རིགས་དེ་ཚོ་བྱུང་སོང་ན་ང་ཚོ་ཁ་ཐུག་ཁ་ཐུག་ཕར་ཐད་གཏོང་ཕྱིན་ཆད་འགྲེལ་བཤད་རྒྱབ་ཀྱི་ཡིན་ལན་འདེབས་གསལ་བཤད་བྱེད་ཀྱི་ཡིན་ཟེར་ནས་འདི་གསལ་བོ་ཞུ་ཡ་ཡིན། དེ་ཚོ་དངོས་གནས་མི་མང་ཉམས་ཆུང་ལ་ད་ལྟ་ཁོ་རང་གྲོས་ཚོགས་སྡིངས་ཆ་དེ་འདྲའི་ཅིག་གི་ནང་ལོག་ལ་དེ་འཛམ་བུ་གླིང་མི་བལྟ་བསྡད་རུ་བ་དེ་མི་མང་ནང་ལོག་ནས་མི་མང་ཉམས་ཆུང་དེ་གའི་དེ་ནག་པོ་བཟོ་ས་གི་སྡིངས་ཆ་མ་རུ་བ་དེ་དེ་ང་ཚོའི་རྩ་དོན་དང་སྒྲིག་འཛུགས་སྤྱི་པ་གི་དོན་དག་དེ་གའི་གླེང་ས་གི་སྡིངས་ཆ་ཆེན་པོ་ཞིག་རུ་བ་དེ་ཚོ་བེད་སྤྱོད་ལོག་པ་བཏང་གི་འདུག་བ། ད་གནད་དོན་གཅིག་འདི། ངས་ད་གིན་སྐད་ཆ་ཡར་འཕྲོས་སོང། ད་ད་ལྟའི་སྲིད་སྐྱོང་གི་ཕྱག་ལས་གནང་ཡས་དེ། དངོས་གནས་དྲང་གནས་ཀྱི་ཅིག་མི་མང་གི། ཡིད་ཆེས། དང་རེ་བ། ད་ལྟའི་ལས་ཐོག་སྲིད་སྐྱོང་ཁོ་རང་བཞེངས་པའི་སྐབས་ལ་འོས་བསྡུའི་སྐབས་ཀྱི་ཁས་ལེན། དམ་བཅའ། ནང་བཞིན་བྱས་བྱས་ཇི་མ་ཇི་བཞིན་བྱས་ཕྱག་ལས་གནང་ཕེབས་བསྡད་ཀྱི་འདུག་བ། ད་དངོས་གནས་དྲང་གནས་ཀྱི་ཅིག་ད་ལྟའི་བཀའ་ཤག་སྐབས་བཅུ་དྲུག་པ་ཕལ་ཆེ། ང་ཚོའི་སྤྱི་ཚོགས་ནང་ལོག་ལ་རང་བཙན་ཁ་ལ་འཁྱེར་མཁན་དང། རང་བཙན་གྱི་ལྟ་གྲུབ་ཡོད་ལབ་མཁན། འཐབ་རྩོད་པ་ཡིན་ལབ་མཁན་རང་བཙན་ཁ་ལ་འཁྱེར་བྱས། ད་དེ་གའི་དེ་ལས་ལྷག་ཙམ་བྱས་ད་ལྟའི་འཛིན་སྐྱོང་བཀའ་ཤག་གི་ཕྱག་ལས་གནང་ནས་སྲིད་སྐྱོང་གིས་ཕེབས་བསྡད་ཀྱི་འདུག་བ། བོད་དེ་ལོ་རྒྱུས་ཀྱི་ཐོག་ནས་རང་བཙན་ཡིན་པ་ཅིག། འདི་གི་ཁུངས་སྐྱེལ་དཔང་རྟགས་ལོ་རྒྱུས་ཀྱི་ཐོག་ནས་འགྲེལ་བཤད་ག་ཚོད་ཅིག་གནང་གི་འདུག་ད་ལྟ་བར་དུ་གནང་ནས་ཕེབས་སོང་ཨ་རིའི་ནང་ལོགས་ལ་གྲོས་ཚོགས་ནང་གཏན་འབེབས་གནང་ཡས་ཀྱི་གནས་སྟངས་དེ་འདྲ་བྱུང་སོང་བ་ད་གྲོས་ཚོགས་གོང་མའི་ནང་ལ་གཏན་འབེབས་བྱུང་བ་ཡིན་ན་དེ་ཁྲིམས་འཆར་རང་ཆགས་བསྡད་ཀྱི་རེད་བ་ཁྲིམས་རང་ད་ཡུ་རོབ་ནང་ལ་ཁ་སང་ངེད་ཅག་ཧོ་ལན་ཕེབས་རེད་ཌེན་མག་ཡུ་རོབ་རྒྱལ་ཁབ་མང་པོ་ཅིག་ལ་ཕེབས་བྱས་བརྙན་ཐུང་དང་དེ་ཚོའི་ནང་ལ་ང་ཚོ། མཐོང་ཡ་འདུག་བ། དཔལ་ལྡན་སྲིད་སྐྱོང་མཆོག་གིས། བོད་འདི་ལོ་རྒྱུས་ཀྱི་ཐོག་ནས་རང་བཙན་ཡིན་པ། ཁོར་ཡུག་གི་ཐོག་ནས་འཛམ་བུ་གླིང་གི་ནང་ལོགས་རྒྱལ་ཁབ་ག་ཚོད་ཅིག་ལ་གལ་ཆེན་པོ་ཆགས་ཀྱི་ཡོད་བ། སྐད་ཡིག་དང་རིག་གཞུང་གི་ཐོག་ནས་གསལ་བཤད་ག་ཚོད་གནང་ནས་ཕེབས་ཀྱི་འདུག་འདི་མ་ཚད་བོད་ཀྱི་རྒྱལ་ཁབ་རང་བཙན་ཡོད་འགྱོག་གྱི་གྲོས་ཚོགས་འཐུས་མི་དང་གནད་ཡོད་མི་སྣ་དེ་ཚོ་ལ་རྒྱ་ནག་གཞུང་ལ་གདོང་ལེན་བྱེད་སྟངས་ཚོང་འབྲེལ་གྱི་ཐོག་ནས་གདོང་ལེན་བྱེད་སྟངས་ཡུ་རོབ་སྤྱི་མཐུན་གྱི་ཐོག་ནས་རྒྱ་ནག་གཞུང་ལ་གདོང་ལེན་གནང་ཡ་གནང་སྟངས་དེ་ཚོའི་གི་ཐོག་ལ་ག་ཚོད་ཅིག་བཀའ་སློབ་གནང་གི་འདུག་དེ་ཚོའི་ཡི་གཅིག་གནད་ཡོད་མི་སྣ་དེ་ཚོ་ག་ཚོད་ཅིག་དོ་སྣང་གནང་གི་འདུག་ང་ཚོ་དེ་ཚོ་ཚང་མ་ལ་བརྙན་ཐུང་ནང་མཐོང་ཡས་འདུག་སྐད་ཆ་གོ་ཡས་འདུག་བ་མང་པོ་ཞིག་གིས་དངོས་གནས་ཐོ་རྒྱག་གི་འདུག་མར་བརྗེད་ཐོ་རྒྱབ་བྱས། ཚིག་ཐོ་དང་ཚིག་ཐོ་ཁག་རྣམ་པ་དཔལ་ལྡན་སྲིད་སྐྱོང་མཆོག་གིས། དངོས་གནས་ཡུ་རོབ་སྤྱི་མཐུན་གྱི་ཐོག་ནས་གནང་ཡ་དེ་འདྲ་ཞིག་འདུག་རྒྱ་ནག་མཉམ་པོ་ལ་ཁྱེད་ཚོས་དངོས་གནས་ཕར་ཚོང་མང་བ་སྤྲད་ཀྱི་འདུག་ཚུར་ལ་ཚོང་ཁེ་བཟང་འདི་ཉུང་བ་འདུག་ཚོང་འབྲེལ་གྱི་ཐོག་ནས། ཡུ་རོབ་སྤྱི་མཐུན་གྱི་ཐོག་ནས་འདི་བྱས་འདུག་རྒྱལ་ཁབ་སོ་སོ་སོའི་ཐོག་ནས། དངོས་གནས་ཆང་དྲང་ནས། དངུལ་འབོར་གྱི་ཐོག་ནས་དེ་ག་ཙམ་གྱི་ཅིག་ཁྱེད་ཚོས་ཕར་རྒྱ་ནག་ལ་ཚོང་དེ་ག་ཙམ་སྤྲད་ཀྱི་འདུག་རྒྱ་ནག་གིས་ཚུར་ལ་ཁྱེད་ཚོ་ལ་དངོས་གནས་དྲང་ནས་དེ་ག་ཙམ་མ་ཤེས་མི་འདུག་བྱས་བྱས་གྲངས་ཀ་དེ་ཚོ་ཡང་བྱས་ནས་རྒྱལ་ཁབ་རྒྱལ་ཁབ་ཀྱི་ཚོང་འབྲེལ་གྱི་དཔལ་འབྱོར་གྱི་ཐོག་ནས་དངུལ་འབོར་གྱི་གྲངས་ཚད་དེ་ཚོ་ད་བཀའ་སློབ་ལམ་སྟོན་གནང་བྱས་ག་ཚོད་རྩེ་གཅིག་གི་བཀའ་མོལ་དང་དོ་སྣང་གནང་མཁན་ཡོང་གི་འདུག་སྐད་ཆ་དེ་འདྲ་གོ་ཡ་འདུག་བ་ཧང་སང་ཡ་རེད་བ་དེ་དངོས་གནས་དྲང་ནས་བཙན་བྱོལ་ནང་ལོགས་ཀྱི་ང་ཚོ་ལུང་པ་མེད་འགྱོག་གྱི་ཆབ་སྲིད་ཀྱི་འགོ་ཁྲིད་ཅིག་གིས་རྒྱལ་ཁབ་རང་བཙན་ཡོད་འགྱོག་དེ་འདྲའི་ལ་ཡ་ད་ཆབ་སྲིད་ཀྱི་ཐོག་ནས་གདོང་ལེན་བྱེད་སྟངས་དང་ཚོང་འབྲེལ་གྱི་ཐོག་ནས། ཚོང་བརྒྱབ་སྟངས། སྲིད་ཇུས་ཟིམ་སྟངས་འདི་འདྲའི་ཐོག་ལམ་སྟོན་གནང་འདུག་དོ་དེ་ཚོ་གཟི་བརྗིད་རེད་བ། མ་ཚད་པའི་གི་ད་ང་ཚོ་ད་བཙན་བྱོལ་ནང་སླེབས་བྱས་བོད་དེ་ལོ་རྒྱུས་ཀྱི་ཐོག་ནས་ད་ད་ལྟ་བར་དུ་རྒྱ་ནག་གཞུང་གིས་བོད་དེ་རྒྱ་ནག་གི་ཆ་ཤས་གནའ་སྔ་མོ་ནས་ཆ་ཤས་ཡིན་པ་ཅིག་གི་འགྲེལ་བཤད་བརྒྱབ་ནས་འགྲོ་བསྡད་ཀྱི་ཡོད་བ་རེད། རྩ་བའི་ཆ་ནས་ཨ་རིས་གཙོས་པའི་གི་ཡུ་རོབ་རྒྱལ་ཁབ་མང་པོ་ཅིག་གིས་ང་ཚོ་བོད་དོན་གི་ཐོག་ལ་རྒྱ་གར་ནས་བྱས་བྱས་རྒྱབ་སྐྱོར་བྱེད་གི་ཡོད་རེད་གཞི་རྩའི་གི་རྒྱལ་ཁབ་སོ་སོ་སོའི་གི་ལྟ་གྲུབ་དང་སྲིད་བྱུས་འདི་ཨ་ནི་རྒྱ་ནག་གཞུང་ལ་བསྟུན་མཁས་བྱེད་བྱས། བོད་འདི་རྒྱ་ནག་གི་ཆ་ཤས་རེད། ལབ་ནས་འདི་བཤད་འགྲོ་བསྡད་ཀྱི་ཡོད་རེད་བ་ཡིན་ན་དབུ་མའི་ལམ་ལ་རྒྱབ་སྐྱོར་ཡོད་གོང་ས་སྐྱབས་མགོན་ཆེན་པོ་མཆོག་ལ་གུས་བརྩི་དང་འདི་ཡོད་བྱེད་བྱས་འདི་བཤད་ཡོད་རེད་དེ་ལོ་རྒྱུས་ཀྱི་ཐོག་ནས་བོད་འདི་རྒྱ་ནག་ཆ་ཤས་རེད་ལབ་ནས་འདི་རྒྱ་གར་ནས་གཙོས་པའི་ཚང་མའི་གི་སྲིད་བྱུས་འདི་ཟིམ་ནས་འགྲོ་བསྡད་ཀྱི་ཡོད་རེད་བ་ད་ད་ལྟའི་གི་སྲིད་སྐྱོང་གི་སྙིང་སྟོབས་ཆེན་པོའི་གི་ཐོག་ནས། ཚིག་ཐག་ཆོད་པོ་གི་ཐོག་ནས་ད་ཨ་རི་གྲོས་ཚོགས་ནང་ལོགས་ལ། ཕྱི་སྲིད་ཀྱི་ཚོགས་ཆུང་གིས་ཉན་ཞིབ་གནང་ཡོད་བ། དེ་ཚོའི་ནང་ལོགས་ལ་སྙིང་སྟོབས་ཆེན་པོའི་གི་ཐོག་ནས་ག་ཚོད་ཅིག་གསུང་ཐུབ་སོང་ད་འདི་གསུང་བའི་གི་གྲུབ་འབྲས་ངེས་ཅན་ཐོན་སོང་བ་ད་ཡུ་རོབ་ལ་ག་ལེ་ག་ལེ་བྱས་ཁེ་ན་ཌ་ནང་ལ་ཐོན་ཡ་བྱས་རྒྱ་གར་གཞུང་གི་ཡིན་པ་ཡིན་ན་ད་རྒྱ་ནག་གི་ཐོག་ལ་བོད་དེ་རྒྱ་ནག་གི་ཆ་ཤས་རེད་ལབ་པའི་སྲིད་ཇུས་དེ་ལ་ག་ལེ་ག་ལེ་འགྱུར་བ་འགྲོ་ཡས་གི་ད་ག་འདྲའི་ཁ་ཕྱོགས་ཤིག་སྒང་འགྲོ་བསྡད་ཀྱི་འདུག་བ་དེ་འདྲའི་གི་གྲུབ་འབྲས་ཐོན་པ་དེ་ང་ཚོ་མི་མང་གི་ཤེས་པ་དགོས་གི་རེད་བསམ་གི་འདུག་རེད་བ། ད་ངས་གོང་དུ་སྐད་ཆ་འཕྲོས་ར་མ་འདུག་ཅིག་ད་འཛིན་སྐྱོང་གི་ཐོག་ལ་ག་ཚོད་ཅིག་བཅོས་སྒྲིག་གནང་སོང་རེད་བ། གནས་སྤོས་བཏང་དང། ལས་བྱེད་རེ་རེ་ལྷན་ཁང་རེ་རེའི་ནང་དུས་ཚོད་ག་ཚོད་བཏང་གནང་བཞག་ལས་ལས་བྱེད་དེ་ཚོ་ལས་འབོར་གི་སྒང་ལ་ཉམས་ཞིབ་ག་འདྲས་གནང་འདུག་ལས་བྱེད་རེ་རེ་གི་རྒྱབ་ལྗོངས་ཀྱི་སློབ་སྦྱོང་ག་རེ་བྱས་ཡོད་བ་འདི་གཞིར་བཟུང་གི་ད་ག་འདྲ་གནས་སྤོས་བཏང་ཡག་དང། སོ་སོའི་གི་སློབ་སྦྱོང་ག་རེ་བྱས་ཡོད་པའི་གནས་བབ་ལ་བལྟས་ནས་ད་ལྟ་བཅོས་སྒྲིག་གནང་ཡས་ག་ཚོད་ག་ཚོད་གནང་སོང། དེ་ཚོ་ཚང་མ་ལོ་མ་འོངས་པ་ལ་ལོ་མང་པོའི་རྗེས་ལ་ང་ཚོའི་སྒྲིག་འཛུགས་གི་སྒྲོམ་གཞི་དེ་དངོས་གནས་དྲང་ནས་གཏོར་མ་ནང་བཞིན་གཏོར་དབྱིབས་ནང་བཞིན་བསྡད་ཐུབ་ཡས། ཕུགས་རྒྱང་རིང་པོ་གནས་ཐུབ་ཡས་ཀྱི་ད་དེ་འདྲའི་གི་བཅོས་སྒྲིག་གནང་བྱས་ལོ་གཉིས་མན་ཚེ་ཞིག་སྐུ་ལས་བསྐྱོན་སོང་བ། ཆབ་སྲིད་ཀྱི་ཐོག་ནས་གྲུབ་འབྲས་ཆེན་པོ་ག་ཚོད་ཐོན་ཡོང་གི་འདུག་བཀའ་ཤག་སྐབས་བཅོ་ལྔའི་བར་ལ་ག་རེ་གནང་ཡོད་རེད་ད། གྲོས་ཆོད་ཅིག་བཞག་ཐུབ་ཡོད་མ་རེད་ར་བ། ཨ་རི་ལ་དེ། བོད་ལ་ཕར་འགྲོ་ཚུར་འགྲོ་བྱེད་ཡས་ཀྱི། ཐ་སྙད་འདི་ཏག་ཏག་ཅིག་དྲན་གྱི་མི་འདུག་ཁྲིམས་འཆར་ཞིག་བཏོན་ཡོད་རེད་དེ། བཀའ་ཤག་གོང་མའི་གོང་མའི་བཀའ་ཤག་སྐབས་བཅུ་གཉིས་བཅུ་གསུམ་སྐབས་ནས་འདི་གཉེར་ལོ་མང་པོ་གཉེར་ནས་གཏན་འབེབས་བྱས་བཞག་རྒྱུ་ཅིག་རེད། ཉིས་སྟོང་བརྒྱད་དགུ། དེ་འདྲའི་ལ་གཏན་འབེབས་གནང་བཞག་རྒྱུ། འདིའི། ICT དང་དེ་འདྲའི་ཁོང་ཚོ་མང་པོ་ཅིག་གི་སྐུ་ལས་བསྐྱོན་བྱས་མཉམ་རུབ་ཀྱི་ཐོག་ནས་ཕྱག་ལས་གནང་བྱས་གཏན་འབེབས་བྱུང་བཞག་རྒྱུ་ཅིག་རེད་མ་གཏོགས་ཅིག་གིས་དེའི་བཀའ་ཤག་སྐབས་བཅུ་བཞི་དང་བཅོ་ལྔའི་གི་གནང་བཞག་རྒྱུ་དེ་འདྲ་ག་གས་མ་རེད་བ། ཆབ་སྲིད་ཀྱི་ཐོག་ནས་གྲུབ་འབྲས་བསྟན་ཡ་ཅིག་མེད་བ་བཀའ་ཤག་སྐབས་བཅུ་བཞི་བཅོ་ལྔ་ལ་ཚིག་ཐག་ཆོད་པོའི་ཐོག་ནས་ང་ཚོ་བཤད་ཐུབ་ཀྱི་རེད་གྲུབ་འབྲས་ག་རེ་ཐོན་ཡོད་རེད། མ་དགོས་པའི་ང་ཚོའི་སྤྱི་ཚོགས་ནང་བརྡབ་གསིག་ཡག་ཐག་ཆོད་བཏང་བྱས་འདི་རེད་ད་མཐའ་མ་དེ་གར་ཆགས་སོང་ཉིས་སྟོང་ཉི་ཤུ་རྩ་གཅིག་ལ་ད་ངས་སྡོམ་རྒྱག་གི་ཡིན་སྐད་ཆ་དེ་རིང་པོ་ཆགས་འགྲོ་གི་འདུག་ཉིས་སྟོང་ཉི་ཤུ་རྩ་གཅིག་ལ་རྩིས་སྤྲོད་རྩིས་ལེན་གནང་བའི་སྐབས་ལར། ཉིས་སྟོང་བཅུ་ལ་སློབ་དཔོན་ཟམ་གདོང་རིན་པོ་ཆེས་རྩིས་སྤྲོད་དེ་ག་འདྲས་སེ་གནང་སོང་ཁ་ཆག་སྣ་རལ་མེད་པའི་ཐོག་ནས་ཁོ་རང་ལག་པ་ལ། ཆ་ཚང་ཞིག་རྩིས་སྤྲོད་གནང་བའི་སྐྱབས་མགོན་རིན་པོ་ཆེ་དབུ་བཞུགས་ཐོག་ལ་རེད་བ། ད་ཉིས་སྟོང་ཉི་ཤུ་རྩ་གཅིག་ལ་གནས་སྟངས་ག་འདྲ་ཆགས་པ་རེད་ཟེར་ཁྲིམས་ཁང་དེ་ག་འདྲས་བཟོས་སོང། དེ་གཞན་དག་ཁྲིམས་ཁང་ལ་མ་དགའ་ཡ་དང། སོ་སོའི་ཕ་བསད་པ་དང་དེ་འདྲས་ཀྱི་དགྲ་ཤ་ལེན་དགོས་ཡ་ག་གས་མེད་བ། ད་ཁྲིམས་ཁང་དེ་མེད་པ་བཟོས་ག་འདྲས་སྙིང་རྗེ་པོ་བྱས་གཏོར་ནས་ཕྱིན་སོང། ཁམས་སྡུད་ཆེ་བྱས། འདི་ངས་ཁ་སང་ངས་མར་ཞུས་པ་ནང་བཞིན་གྲོས་ཚོགས་ནང་ལོགས་བཀའ་ཤག་སྐབས་བཅོ་ལྔ་དང། སྐབས་བཅུ་དྲུག་པའི་ཚོགས་གཙོ་ཚོགས་གཞོན་རྒྱུན་ལས་དེ་ག་དེ་ཁམས་འདུས་བྱས་བྱས་འཆར་གཞི་བསྒྲིགས་ནས་བསྡད་ནས་གྲོས་ཚོགས་ནང་ལ་རུ་བ། ཨ་ང་ཚོ་སྤྱི་འཐུས་རྒན་པ་མང་པོ་གཅིག་དབུ་འཁོར་ཡོད་རེད་ག་འདྲ་སུམ་ཆ་གཉིས་ཀྱི་ཡོད་དང་ཡོད་རེད་དེ། སྐབས་དུས་དུས་དུས་ཚོད་ཐུང་ཐུང་གཅིག་གི་ནང་ལོགས་ལ་ག་འདྲ་བྱེད་རེད་སུས་རྒྱུད་སྐུལ་བྱེད་རེད་ག་འདྲས་འཁྲབ་རེད་ཐག་གཅོད་ག་འདྲས་བྱེད་ཡོད་རེད། ཆུ་ཚོད་གཅིག་དང་ཕྱེད་ཀ་ནང་ཁྲིམས་ཁང་འདི་གཏོར་བཞག་ཡིན་པ་ཉིས་སྟོང་ཉི་ཤུ་རྩ་གཅིག་ལ། ད་འདི་རྙོག་དྲ་མུ་མཐུད་བྱས་ལྷག་ནས་ད་དོན་དག་ང་ཚོ་དེ། ཁ་ཆག་སྣ་རལ་མང་པོ་ཅིག་བྱུང་དགོས་བའི་དོན་རྐྱེན་འདི། ད་འདི་རུ་བ། བཀའ་ཤག་སྐབས་བཅོ་ལྔ་པ། ད་འདི་རྩིས་སྤྲོད་རྩིས་ལེན་བྱེད་པའི་སྐབས་ཀྱི་ད་ཁ་ཆག་སྣ་རལ་འདི་རུ་བ། འདི་མུ་མཐུད་བྱས་ད་ལྟ་དཀའ་ངལ་འདི་རུ་བ། ད་ད་ལྟ་དངུལ་འབོར་མང་པོ་ཅིག་གི་སྒང་ལ་ངས་དེ་ཞིབ་ཕྲ་ཅིག་ངས་ད་ལྟ་ལྟ་ཡག་རག་མ་སོང་འདི་སྒང་ལ་ང་ཞིབ་འཇུག་བྱེད་དགོས་དགོས་ཡོད། རྒྱ་གར་གཞུང་གི་ཁྲལ་ཕོག་ཀྱོག་གི་གནད་དོན་འདི་ངས་རོབ་རྩིས་ཅིག་དོ་སྣང་བྱས་ནས་སྐད་ཆ་ཟུར་ཙམ་གོ་ཡོང་དུས་འདི་གངས་ལྗོངས་དངུལ་ཁང་དང་འབྲེལ་བའི་ཐོག་ནས། བཀའ་ཤག་སྐབས་གོང་མ། རུ་བ། སྐལ་རྡོར་དང་བློ་བཟང་སེང་གེ་ཁོང་གཉིས་ཀྱིས་བཟོས་བཞག་པའི་ལས་རྙོག་འདི་སྒང་ལ་ཕོག་ཀྱོག་རེད་དེ། རུ་བ། ཁྲིམས་འགལ་གྱི་ཐོག་ནས་དངུལ་མང་པོ་ཅིག་དཔལ་འབྱོར་ལས་ཁུངས་ཀྱི SARD གི་ནང་ལོགས་ལ། རུ་བ། གངས་ལྗོངས་དངུལ་ཁང་དང་འབྲེལ་བའི་ཐོག་ནས། དངུལ་མང་པོ་ཅིག་བཞག་དངུལ་འབོར་དེ་གས་འདི་སྒང་ལ་ད། རྒྱ་གར་གཞུང་གིས་ཨང་ཆད་པ་ཕོག་ཡོང་གི་ཡོད་རེད། དེ་ཚོ་ཚང་མ་ལོ་བཀའ་ཤག་གོང་མའི་སྐབས་ལ་བཟོས་བཞག་ཀྱོག་གི་ལས་རྙོག་སྒང་ལ་ཨང་ཆད་པ་ཕོག་ཀྱོག་ཅིག་རེད་ལབ་འདི་ཞུས་ཡིན་རུ་བ་ཞིབ་ཕྲ་ཅིག་ང་དེ་ལྟ་དགོས་ཡོད་དེ། འདི་ད་ལྟའི་བཀའ་ཤག་གི་འཐུས་ཤོར་བཏང་བ་དེ་དེ་འདྲ་ག་མ་རེད་མི་མང་ལ་དེ་ཚོ་ཐོག་ལ་ཐུགས་འཚབ་ཅིག་གནང་དགོས་དགོས་མ་རེད་དེ་སྐད་ཆ་དཀྲོག་གཏམ་བྱས་བྱས་ད་སྐྱོན་མེད་དེ་དུས་ད་ག་རེ་ག་རེ་བྱེད་ཀྱི་འདུག་ད་ད་ལྟ་བློ་ཕམ་མ་བྱེད་རོགས་ད་ལྟ་གྲོས་ཚོགས་འདི་ནང་ལོགས་ལ་ད་ག་རེ་བྱེད་ཀྱི་འདུག། གྲོས་ཚོགས་འདི་ནང་ལོ་ཆོས་བརྒྱུད་སྤྱི་འཐུས་དེ་གས་དེ་གིས་བཀའ་ཤག་སྐབས་བཅུ། ཁྲིམས་ཁང་གཏོར་ཚར་བའི་རྗེས་ལ། རུ་བ། ཉིས་སྟོང་ཉི་ཤུ་རྩ་གཅིག་ནས་ཕྱིན་ན་ད་ལྟ་བར་དུ། ད་ཟུར་པས་འགྲིག་གི་མི་འདུག་བྱས་བྱས་བཀའ་ཟུར་དང་ད་ལྟ། སྐྱག་གཏམ་ག་འདྲས་ཞུས་སོང་ཟུར་པ་ཚང་མ་ལ་དང་པོ་ག་འདྲས་བྱས་སོང་མི་མང་གི་ཅིག་རྣ་བ་དང་མི་མང་གི་སྙན་ལམ་ནང་ལ་ག་འདྲས་བྱས་ནས་ཁོང་ཚོས་ཀྱི། འཁྱོག་བཤད་ག་འདྲས་བྱས་སོང་ཟུར་པས་ཀྱི་དཀྲུག་གི་ཡོད་པ་དང་ཟུར་པ་དེ་ཚོ་ཡིན་པ་དང། ད་ཟུར་པ་ཡིན་ན་ད་ལྟའི་སྲིད་སྐྱོང་ཟུར་པ་བློ་བཟང་སེང་གེ་ཟུར་པ་རུ་བ་ད་རྡ་སར་བསྡད་ཡོད་རུ་བ་ད་ལྟ་མུ་མཐུད་བྱས་ད་བསྡད་འདུག་བ་འགྲོ་བསྡད་ཀྱི་འདུག་བ་དངོས་གནས་དྲང་གནས་ཀྱི་ང་ཚོའི་བོད་པའི་སྤྱི་ཚོགས་ནང་ཡོད་གཞོན་སྐྱེས་ཐུག་གི་ཡོད་ན་རེད་མི་མང་ཐུག་གི་ཡོད་ན་རེད་ད་ཟུར་པའི་མིང་ཅིག་འཁྱེར་ནས་ག་རེ་བྱས་ཡོད་རེད་ག་རེ་བཤད་ཡོད་རེད་གཏམ་བཟང་ག་རེ་འཁྱེར་ཡོད་རེད་ག་གའི་མེད་པ་མོ་གོ་བས་ད་ལྟ་བོད་དོན་འདི་ཡག་པོ་བྱེད་ཀྱི་མེད་བ་འཐུས་ཤོར་འགྲོ་གི་ཡོད་ད་དོན་མེད་པར་སྐྱོ་གང་ཙག་འདྲ་པར་བྱས་པད་སྐོར་ས་སྣུམ་བླུགས་བྱས་འགྲོ་བསྡད་ཀྱི་འདུག་བ་དེ་ཚོ་ཡིན་ན་མཚམས་འཇོག་བྱེད་རོགས་བྱེད་ཟེར་ཞུ་གི་ཡོད་རེད་བ་ད་ལས་ཀ་བྱེད་དུས་བྱེད་རེད་ངས་ཁ་སང་སྔན་མའང་ཞུས་ཡིན། ད་མུས་མཐུད་བྱས་ང་ཚོ་སྤྱི་ཚོགས་ནང་དུམ་བུ་མ་བཏང་རོགས་བྱས། རེད་བ་དེ་ཆོལ་ཁ་གི་གནས་ཚུལ་བཟོས་ཁྱེད་རང་ཚོ་སྒེར་གྱི་མི་ཁ་ཤས་ཀྱི་ཁེ་ཕན་སྒྲུབ་ཀྱི་འདུག་ཁྱེད་ཚོ་དངུལ་རག་གི་ཡོད་པ་དང་ཁྱེད་རང་ཚོའི་དགོས་དོན་དང་རྐུབ་བཀྱག་དེ་འགྲིག་གི་ཡོད་པ་དང་སོ་སོ་སྒེར་ཡག་པོ་ཆགས་ཀྱི་ཡོད་པ་དེ་ཆོལ་ཁ་གི་གནས་ཚུལ་མ་བཟོས་རོགས་བྱས། ཆོལ་ཁ་གསུམ་དེ་ད་དབ་སྲིང་མུས་མཐུད་ནས་མ་བཏང་རོགས་བྱས། འདི་འབུལ་དགོས་ཡིན་རུང་བ། སྐད་ཆ་དེ་འདྲ་གོ་ཡས་འདུག་ད་འདི་ལྟ་བ་ག་བ་གང་ས་ལ་ཅིག། གཞུང་འབྲེལ་མ་ཡིན་པའི་ཚོགས་པ་དེ་ཚོ་བརྒྱུད་སྐུལ་བྱེད་དགོས་འདུག་རང་དབང་སློབ་ཕྲུག་ཚོགས་པ་དེ་ཚོ་བརྒྱུད་སྐུལ་བྱེད་དགོས་འདུག་གཞོན་ནུ་ས་གནས་གཞོན་ནུ་དེ་འདྲ་བརྒྱུད་སྐུལ་བྱེད་དགོས་འདུག་རང་བཙན་ཁ་ལ་འཁྱེར་མཁན་དེ་འདྲ་བརྒྱུད་སྐུལ་བྱེད་དགོས་འདུག་དེ་འདྲའི་བརྒྱུད་སྐུལ་བྱས་ན་སྐོར་ར་རྒྱབ་བྱས་ད་ཡང་འདི་ལྟ་བ། མུས་མཐུད་ནས་རྙོག་དྲ་ཅིག་བསླངས་སྡོད་གི་འདུག་བ། ད་ད་ལྟའི་ལས་ཐོག་སྲིད་སྐྱོང་མི་མང་བདམས་བཞག་རྒྱུ་བྱས་རུང་སོ་སོ་ལོ་བཅུ་བྱས་ཚར་རེད་བྱེད་འདོད་བྱེད་རེད་རུང་བ་ཨང་ཞོག་བཞག་ས་ལ་བཞག་བཞག་ན་ཡག་པོ་ཡོད་རེད། ཕན་ཐོགས་ཡ་ག་གའི་མེད་བ་གཏམ་བཟང་ག་གའི་མེད་བ།

ད་གྲོས་ཚོགས་གནས་སྟངས་འདི་ང་ཚོ་གཟའ་ལྷག་པ་ནས་བྱས་ནས་མི་མང་གི་དོ་སྣང་ཅིག་བྱེད་ཡས་རེད་ཨང་དེ་ནས་མི་མང་གི་ཐག་གཅོད་ཡས་རེད་འོ་ར་ཡག་པོ་བྱུང་སོང་ན་ང་ཚོ་དངོས་གནས་ཅིག་རེ་བ་བཟང་ས་དང་གྲ་སྒྲིག་སྡུག་ས་ཞུ་ཡས་དེ་རེད་འདི་མ་བྱུང་བ་ཡིན་ན་ད་མི་མང་གི་ཐག་གཅོད་བྱེད་ཡས་དེ་དེ་ལས་ནུས་པ་ཆེ་བ་ཅིག་ཡོད་མ་རེད་དེ་ངས་ཁ་སང་ཉི་མ་ཞུ་ཡས་རེད་མི་མང་རང་བཞིན་དེ་མི་དམིགས་བསལ་ཚོགས་ཆེན་ཚོགས་དགོས་གི་འདུག་ན་ཚོགས་ཡས་རེད། ད་གང་ལྟར་དེ་འདྲའི་ཅིག་ལམ་ཁ་གང་ལ་ང་ཚོ་འགྲོ་དགོས་དང་མི་དགོས་དེ་ད་གཟའ་ལྷག་པ་ནས་མར་དེ་འདྲའི་བྱས་ནས་གོ་གནས་སྟངས་དེ་ང་ཚོས་གསལ་རུ་གསལ་རུ་འགྲོ་གི་རེད་ཨ་འདི་གི་ཐོག་ནས་རྣམ་པ་ཚོས་ཐུགས་སྣང་གནང་དགོས་གི་རེད་བསམ་གི་འདུག་ད་ད་ལྟ་གྲོས་ཚོགས་ནང་ལོགས་དེ་ཞེ་དྲག་གི་ཉེན་ཁ་ཆེན་པོ་རེད་བཞག་དེ་ང་ཚོ་མི་མང་གི་ལྷོད་ཡངས་བཏང་ཡ་མི་འདུག་ད་ད་ཉེ་ཆར་ང་ཚོ་ངོ་ཤེས་པ་ཅིག་གིས། གྲོས་ཚོགས་ཀྱི་སྤྱི་འཐུས་དེ་ཚོ་གི་དྲ་ཚིགས། བོད་མི་སྤྱི་འཐུས་ལྷན་ཚོགས་དྲ་ཚིགས་ནང་སྤྱི་འཐུས་དེ་ཚོ་རྒྱབ་ལྗོངས་ཀྱི་ལོ་རྒྱུས་དེ་ཚོ་ཡོད་རེད། ད་ལོ་རྒྱུས་དེ་མར་རེ་རེ་བྱས་ནས་ཆོས་བརྒྱུད་སྤྱི་འཐུས་དེ་ཚོ་ལོ་རྒྱུས་ཅིག་གཟིགས་དང། དེ་མ་འོངས་པ་ལ་ནི་ཏན་ཏན་ངས་ད་རེས་འདི་བརྒྱུད་ལམ་འདིའི་ཐོག་ནས་ཞུ་གི་ཡོད་བདེ་སྲུང་ལ་ཞུ་གི་ཡོད་བོད་མི་མང་སྤྱི་འཐུས་ལྷན་ཚོགས་ལ་ཞུ་གི་ཡོད་སྤྱི་འཐུས་ཚང་མ་ལོ་ལ་ཞུ་གི་ཡོད་དེ་འདྲ་ཀྱི་སྤྱི་འཐུས་སྒེར་གྱི་ཁྲིམས་འཆར་གྲོས་འཆར་ཞིག་གྲོས་ཚོགས་ནང་བཏོན་གནང་བྱས་མ་འོངས་པ་ལ་སྤྱི་འཐུས། ཡར་བཞེངས་པའི་སྐབས་ལ་མི་དེ་ཚོ་གི་རྒྱབ་ལྗོངས་ང་ཚོ་ཨིན་ཇི་ནང་ལ back ground check ལབ་རོ་དེ་ཞེ་དྲག་གི་གལ་ཆེན་པོ་རེད་དེ་མ་བྱེད་པ་ཡིན་ན་བོད་ནས་སླེབས་ཚར་ནས་ལོ་ལྔ་བཅུ་ནང་ལ་སྤྱི་འཐུས་ནང་ལ་ཡར་སླེབས་འགྲོ་གི་འདུག་བ། དེ་འདྲའི་སླེབས་སོང་ན་ཉེན་ཁ་ཚ་བོ་ཞིག་རེད་བསམ་གི་འདུག་སློབ་སྦྱོང་ཆེད་རྒྱ་ནག་ནང་ལ་སྤྲད། རེད་བ། ཨ་ནི་དེ་གྲོས་ཚོགས་ནང་སླེབས་ཡོང་ན་དེ་ཉེན་ཁ་ཆེན་པོ་ཞིག་རེད་བསམ་གི་འདུག་དེ་ཚོ་ཡིན་པ་ཡིན་ན་ང་ཚོས་མཐར་ཕྱིན་པ་བྱས back ground check བྱེད་དགོས་ཡ་དེ། རྒྱབ་ལྗོངས་གི་རྩད་གཅོད་བྱེད་དགོས་ཡ་བྱས་དེ་མ་གཏོགས་བྱེད་གི་དེ་འོས་ཤོག་བླུག་རེད་ལབ་ན། རེད་བ། ཨ་ནི་གཅིག་གི། ཆོས་ལུགས་ཡིན་ན་རེད་ཆོལ་ཁ་ཡིན་ན་དེ་འདྲ་ཁ་ཅིག་གི་མི་ཁྱུ་ཅིག་གི་ཡར་བསླུས་ནས་ཡར་བཏང་ཡོང་བ་ཡིན་ན་རྙོག་དྲ་ཡལ་གའི་ཚོད་མེད་བཟོས་གི་འདུག་ད་གང་བྱུང་མང་བྱུང་བྱེད་གི་འདུག་རང་སྣང་གང་དྲན་བྱས་ནས་ད། ས་མཚམས་ག་བ་ཡིན་དང་མིན་ཁྱོན་ནས་ཤེས་གི་མི་འདུག་བོད་མི་མང་སྤྱི་འཐུས་ལྷན་ཚོགས་ཀྱི་ཚོགས་འདུའི་སྒྲིག་གཞི་ལས་དོན་བྱེད་ཕྱོགས་དེ་ཚོ་སྤྱི་འཐུས་ཁ་ཅིག་ངས་ཏན་ཏན་ཤེས་གི་ཡོད་མ་རེད་བསམ་གི་འདུག་དེ་ཚོ་ལྟ་ཡོད་མ་རེད་སྒྲིག་གཞི་ལ་བཤད་ཆོག་དང་མ་ཆོག་དེ། དཔེ་ད་རྐུབ་བཀྱག་གི་དོན་དག་དང་བྱས་ནས་དཔེ་བྱེད་མ་འོས་ཐུག་པའི་དོན་དག་ལ་དཔེ་དེ་ཡར་ལངས་བྱས་ནས་ངོ་ཚ་ཁྲེལ་གཞུང་ཚང་མ་བློས་སྤངས་ནས། རེད་བ། ནམ་རྒྱུན་ང་ཚོས་ཡིད་ཆེས་ཡོད་བ་རང་དོན་འགྲུབ་ན་ཆ་ལུགས་ངན་ན་ངན་ལབ་འདི་བྱེད་ཀྱི་འདུག་བ་དང། གཞན་དག་ག་གའི་མ་རེད་འདི་བློ་ཁོག་ཆེན་པོ་དང་འདི་འདྲ་ག་གའི་མ་རེད་རྐུབ་བཀྱག་རང་གི་དོན་དག་རེད། དེ་འདྲ་ཡིན་དུས་ད་ལྟ་སྤྱི་འཐུས་ཆོས་བརྒྱུད་སྤྱི་འཐུས་འདི་གས་འདི་གས་ལོ་རྒྱུས་ཅིག། འདུག་བ་དྲ་རྒྱ་ནང་འགྲོ་འདི་གས་འདུག་ངས་ཅིག་བལྟས། དེ་ལ་མར་ཅིག་བལྟ་ཡོང་དུས། ད་ཁུངས་དང་ལུང་ཟེར་ག་ཡི་མི་འདུག། ཁག་ཅིག་ནི་བོད་ནས་ག་དུས་སླེབས་དང་མ་སླེབས་མི་འདུག་ཁག་ཅིག་ལ་ནི་བོད་ནས་ཡང་ག་དུས་འབྱོར་མི་འདུག་མང་ཆེ་ཆེ་དགུ་བཅུ་དམ་བཅུ་ལ་མར་འབྱོར་འགྱོ་རེད་ཤག། ཁ་ཤས་ཉིས་སྟོང་ནང་དེ་ནས་མར་སླེབས་ཤག་ད་ལྟ་ཡར་སྤྱི་འཐུས་ནང་སླེབས་ཚར་ཤག་དེ་ཚོ་ཉེན་ཁ་ཚ་བོ་རེད་བ། རྒྱབ་ལྗོངས་རྩད་གཅོད་མ་བྱས་ན་ཉེན་ཁ་ཚ་བོ་རེད་ཞུ་ཡས་དེ་ད་ལྟ་གྲོས་ཚོགས་ནང་ལ་བྱེད་སྟངས་བྱེད་ལུགས་སྐད་ཆ་བཤད་སྟངས་རྙོག་དྲ་བསླངས་སྟངས་ད་ད་ག་དུས་ཚོད་རྐྱེན་ཕྱི་ཟླ་གསུམ་པ་འདི་ནང་ལ་དྲི་བ་བཀོད་དགོས་མེད་ན་བཀོད་ད་གཟ་གི་རྙེད་ཀྱི་བཀོད་ཨ་ནི་ལྷག་པར་དུ་ང་ཚོ་བོད་མི་སྒྲིག་འཛུགས་ཀྱི་ད་ལྟའི་གི་ཆབ་སྲིད་ཀྱི་འགོ་ཁྲིད་ལ་མཐོང་ཆུང་ཁྱད་གསོད་བྱེད་ཡ་སྒྲིག་འཛུགས་ལ་མཐོང་ཆུང་ཁྱད་གསོད་བྱེད་ཡ་དེ་བྱེད་གི་འདུག་བ་ད་དེ་ང་ཚོ་བོད་མི་ལ་དགོས་ཡ་དེ་མ་རེད་རྒྱ་མི་ལ་དགོས་ཡ་དེ་རེད་བ།

ཆེད་མངགས་རྙོག་དྲ་བཟོས་བསྡད་ཀྱི་འདུག་མ་གཏོགས་ཅིག་གིས་དེ་གཞན་དག་ལ་ག་གའི་མ་རེད་དེ། དྲི་བ་བཏང་སྟེ་དེ་ཚོ་བོད་མི་སྒྲིག་འཛུགས་ལ་ཤ་ཚ་བ་འདྲ་བ་དང་མི་མང་ལ་སྤྱི་པ་ལ་ཤ་ཚ་བ་འདྲ་རྩ་བ་ཉིད་ནས་མ་རེད་ང་ཚོ་དེ་ཚོ་ངོས་འཛིན་ཞུ་ཐུབ་ཀྱི་མ་རེད་ཁྱོན་ནས། འོ་དེ་འདྲ་ཡིན་ན་ང་ཚོས་དེ་ཚོ་གཟབ་གཟབ་གནང་དགོས་འདུག་གང་ལྟར་དེ་ལོ་རྒྱུས་རྒྱབ་ལྗོངས་དེ་ཚོ་མ་འོངས་པ་ལ་ང་ཚོ་དངོས་གནས་ཅིག་དེ་ཆ་རྐྱེན་དང་ཅིག་བཟོས་ན་མ་གཏོགས་ཅིག་གིས་སྤྱི་འཐུས་ཡར་ཡོང་དུས་ཆ་རྐྱེན་བཟོས་ན་མ་གཏོགས་ཅིག་གིས། རྩ་བ་ཉིད་ནས་ཏག་ཏག་བསྡད་མི་འདུག་བསམ་གྱི་འདུག་དེ་གི་མི་གང་བྱུང་མང་བྱུང་འཛུལ་ཡོང་ན་དཔེ་ཉེན་ཁ་ཆེན་པོ་ཞིག་རེད་འདུག་བ་བདེ་འཇགས་དེ་འདྲ་གལ་ཆེན་པོ་ཞིག་ག་ལ་མི་དཔེ་ཁྲིམས་མེད་ལུགས་མེད་དེ་འདྲ་སླེབས་ཡོང་བ་བྱས་ན་དཔེ་མ་སྲིད་ཀྱི་ཉེན་ཁ་ཆེན་པོ་རེད་བསམ་གྱི་འདུག་དེ་འདུག་ལོ་རྒྱུས་དེ་ཚོ་ཁ་གསལ་པོ་མི་འདུག་རེད་བ། ད་ལྟ་འཇམ་དཔལ་བསྟན་འཛིན་ཟེར་མཁན་སྐུ་ཞབས་དེ་བོད་ནས་ག་དུས་སླེབས་མ་སླེབས་མི་འདུག་སྐྱེས་ཚེས་དེ་ཚོ་མཐོང་ཡ་མི་འདུག་ཁ་ཤས་ལ་ནི་སྐྱེས་ཚེས་འདུག།